ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་ཉི་ཤུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བརྒྱད་པའི་ཚེས་བཅུ་གཉིས་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་དེའི་མགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་བསྟན་འཛིན་དཔལ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་གི་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།

ཁོང་ཚོ་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང།
མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང་རྒྱུན་རིང་ཨོ་སྟྲེ་ལི་ཡའི་ནང་བོད་དོན་འཐབ་རྩོད་དང་ཞུ་གཏུག་གནང་མཁན་སྤྱི་ཟུར་གདོང་འདུས་སྐྱིད་འཛོམས་ལགས་ཀྱིས་རྒྱལ་སྤྱིའི་ནང་བོད་ཀྱི་ད་ལྟའི་གནས་བབ་ཀྱི་འཕེལ་རིམ་དང་བཙན་བྱོལ་བོད་མིའི་དམངས་གཙོའི་གནས་སྟངས་སོགས་ཀྱི་གཟིགས་ཚུལ་སྐོར་གླེང་མོལ་ཞུས་པ་ཞིག་གསར་འགྱུར་དང་ལེ་ཚན་ཁག་གཞན་ཁག་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་རིའི་ཧ་ཝཱ་ཡི་གླིང་ཕྲན་ནང་རི་མེ་ཤོར་བའི་གོད་ཆག་བྱུང་བར་ས་གནས་གནོད་ཐེབས་མི་མང་ལ་ཐུགས་གསོ་དང་བསྔོ་སྨོན་མཛད་འདུག། དེ་ཡང་ཨ་རིའི་ཧ་ཝཱ་ཡིའི་གླིང་ཕྲན་ནང་རི་མེ་ཤོར་ནས་ས་གནས་གང་སར་གོད་ཆག་ཚབས་ཆེན་བྱུང་བར་བརྟེན་འདི་ཚེས་བཅུ་གཅིག་ཉིན་བོད་ཀྱི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མངའ་སྡེའི་སྲིད་སྐྱོང་སྐུ་ཞབས Josh Green ལགས་ཀྱི་མཚན་ཐོག་ཐུགས་གསོའི་འཚམས་འདྲི་སྩལ་བའི་ནང། ཧ་ཝཱ་ཡི་མངའ་སྡེའི་མཚོ་གླིང Maui ནང་གློ་བུར་དུ་རི་མེ་ཤོར་བའི་གོད་ཆག་འོག་མི་རྒྱུ་གཉིས་ཀར་གྱོང་གུད་ཆེན་པོ་ཕོག་པར་ཐུགས་ཕམ་ཡོད། དོན་རྐྱེན་དེའི་ཁྲོད་འདས་གྲོངས་སུ་གྱུར་བའི་ནང་མི་ཡོངས་དང་གོད་ཆག་ཕོག་མཁན་ཡོངས་ལ་ཐུགས་གསོ་དང་རྨས་སྐྱོན་ཕོག་མཁན་རྣམས་མྱུར་དུ་དྲག་སྐྱེད་ཡོང་བའི་ཐུགས་སྨོན་མཚམས་སྦྱོར་མཛད་འདུག་དོན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མགོན་པོ་གང་ཉིད་དེ་སྔ་ཧ་ཝཱ་ཡི་མངའ་སྡེའི་ནང་ཐེངས་འགའ་ཤས་བསྐྱོད་མྱོང་སྐབས། མངའ་སྡེའི་མི་མང་ཚོས་གང་ཉིད་ཀྱི་གཞི་རྩའི་འགྲོ་བ་མིའི་རིན་ཐང་གོང་འཕེལ་གཏོང་ཕྱོགས་དང་ཆོས་ལུགས་མཐུན་སྒྲིལ་གྱི་ལས་དོན་ཐོག་དོ་སྣང་ཤུགས་ཆེ་གནང་བ་དེར་ཡིད་སྨོན་གནང་གི་ཡོད་ཅེས་དང། ད་རེས་རང་བྱུང་གི་གོད་ཆག་ཕོག་མི་རྣམས་ལ་ཨ་མི་རི་ཀའི་དབུས་གཞུང་དང་མངའ་སྡེ་དང། ས་གནས་ཀྱི་གཞུང་ཁག་གིས་ས་གནས་སུ་དགོས་ངེས་ཀྱི་རོགས་སྐྱོར་དང་ཛ་དྲག་ཉེན་སྐྱོབ་གནང་བཞིན་པར་ངལ་བའི་བསྔོ་སྨོན་ཡོད་པར་ཐུགས་གསོའི་ཕྱག་བྲིས་བསྩལ་འདུག་ཨ་མི་རི་ཀའི་གླིང་ཕྲན་ཧཱ་ཝཱ་ཡི་དང་དེའི་མཱ་ཝི་མཚོ་གླིང་དུ། ཕྱི་ཟླ་བརྒྱད་པའི་ཚེས་བརྒྱད་ཉིན་ནས་གློ་བུར་དུ་རི་མེ་ཤུགས་ཆེ་ཤོར་ནས་ས་གནས་གང་སར་གོད་ཆག་ཚབས་ཆེན་ཕོག་པའི་ཁྲོད། དེ་ཚེས་བཅུ་གཅིག་བར་ཉུང་མཐར་མི་གྲངས་ལྔ་བཅུ་ང་ལྔ་རྐྱེན་འདས་སུ་སོང་བ་དང། མི་གྲངས་སྟོང་ཕྲག་བརྒལ་བ་བོར་བརླག་སོང་བ། ཁང་ཁྱིམ་ཁྲི་ཚོ་མང་པོ་མེ་ཡིས་འཚིག་ཡོད་འདུག།
གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཟླ་བ་བརྒྱད་པའི་ཕྱི་ཚེས་བཅུ་གཅིག་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་རང་དབང་ཅན་གྱི་ཁྱད་ལས་པ Ms Mary Lawlor དང Mr Clement Mr David Boyd བཅས་མི་སྣ་གསུམ་གྱིས་གལ་ཏེ་རྒྱ་ནག་གཞུང་ནས་ད་ལྟའི་གནམ་གཤིས་འགྱུར་ལྡོག་སོགས་ཀྱི་གནད་དོན་ཐད་ཛ་དྲག་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་ན་བོད་ནང་གི་བོད་མི་རྣམས་ཁོར་ཡུག་སྲུང་སྐྱོབ་པ་མི་སྣ་དགུ་ཞིག་ཡུན་རིང་བཙོན་འཇུག་བྱས་པ་རྣམས་མྱུར་དུ་གློད་གྲོལ་གཏོང་དགོས་པ་དང། ཁོང་ཚོའི་གནས་སྟངས་གང་འདྲ་ཞིག་ཡོད་མིན་ནང་མི་རྣམས་ལ་གནས་ཚུལ་བརྡ་ལན་སྤྲོད་དགོས་པ་བཅས་དགོས་འདུན་གནང་འདུག། རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་བོད་མི་ཁོར་ཡུག་སྲུང་སྐྱོབ་པ་དགུ་པོ་རྣམས་ནི་ཨ་ཉག་སེང་སྒྲ་ལགས་དང་རྡོ་རྗེ་ཟླ་གྲགས་ལགས་སྐལ་བཟང་ཕྱོགས་གླང་ལགས་དོན་རྒྱལ་ལགས་རིན་ཆེན་རྣམ་གྲོལ་ལགས་ཚུལ་ཁྲིམས་མགོན་པོ་ལགས་བྱང་ཆུབ་དངོས་གྲུབ་ལགས་སོག་རུ་ཨ་བུ་ལགས་དང་རྣམ་སྲས་ལགས་བཅས་ཡིན་ཞིང། ཁོང་རྣམས་ཀྱིས་ཉིས་སྟོང་བཅུ་ནས་ཉིས་སྟོང་བཅུ་དགུའི་ནང་ཚུད་བོད་རང་སྐྱོང་ལྗོངས་དང་མཚོ་སྔོན་ཞིང་ཆེན་དང་ཟི་ཁྲོན་ཞིང་ཆེན་བཅས་སུ་རྒྱ་ནག་གཞུང་གིས་ཁྲིམས་འགལ་གྱིས་གང་བྱུང་གཏེར་ཁ་སྔོག་འདོན་དང། སྟོངས་ལ་ཉེ་བའི་གཅན་གཟན་རི་དྭགས་དམར་གསོད་བྱས་པའི་བྱ་སྤྱོད་ལ་ཞི་བའི་ངོ་རྒོལ་བྱས་པར་བརྟེན་འཛིན་བཟུང་བཙོན་འཇུག་བྱས་པ་གནས་ཚུལ་ནང་བཀོད་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྱད་ལས་པ་རྣམས་ནས་རྒྱ་ནག་གི་ཁྲིམས་འཛིན་བྱེད་སྟངས་སོགས་ཁ་གསལ་མེད་པ་དང་དབྱེ་འབྱེད་གཏོང་གི་ཡོད་པ་སྐྱོན་བརྗོད་དྲག་པོ་བྱས་འདུག་པ་མ་ཟད་རྒྱ་ནག་གཞུང་གིས་བོད་མི་དེ་དག་བཀག་སྐྱིལ་བྱས་པ་དང་ཁྲིམས་ཆད་ཀྱི་གནས་ཚུལ་ཞིབ་ཕྲ་གསལ་བཤད་བྱས་མེད་པའི་ཁར་བོད་ཀྱི་ཁོར་ཡུག་སྲུང་སྐྱོབ་པ་ཁ་ཤས་ལོ་བདུན་ནས་བཅུ་གཅིག་བར་བཙོན་འཇུག་བྱས་ཡོད་པ་ར་སྤྲོད་གནང་བཞག་གཞན་ཡང་རྒྱལ་ཚོགས་ཀྱི་ཁྱད་ལས་པ་རྣམས་ཀྱིས་གོང་གསལ་བོད་མི་ཁོར་ཡུག་སྲུང་སྐྱོབ་པ་རྣམས་ལ་ཁྲིམས་ལུགས་ལྟར་ཁྲིམས་རྩོད་པའི་ཐོབ་ཐང་སྤྲོད་མིན་དང་བཙོན་ཁང་ནང་དུ་སྨན་བཅོས་བྱེད་པར་གོ་སྐབས་ཡོད་མེད་སོགས་ལ་དོགས་པ་ཡོད་པ་བཅས་གསལ་སྟོན་གནང་འདུག་གནད་དོན་དེའི་ཐོག་བོད་མིའི་སྒྲིག་འཛུགས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས། མཉམ་འབྲེལ་རྒྱལ་ཚོགས་ཀྱི་རང་དབང་ཅན་གྱི་ཁྱད་ལས་པ་རྣམས་ཀྱིས། རྒྱ་ནག་གཞུང་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དང་ཁོར་ཡུག་སྲུང་སྐྱོབ་པ་རྣམས་ཀྱི་སྨྲ་བརྗོད་རང་དབང་ལ་དམ་བསྒྲགས་བཀག་སྡོམ་བྱེད་པའི་སྲིད་བྱུས་ཐེར་འདོན་གནང་པ་དང། བོད་ཀྱི་རིག་གནས་དང། སྐད་རིགས། ཁོར་ཡུག་བཅས་ལ་སྲུང་སྐྱོབ་ཀྱི་རྒྱབ་སྐྱོར་གནང་པར་རྗེས་སུ་ཡི་རངས་ཞུས་འདུག།

དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད Estonia རྒྱལ་ཁབ་ཀྱི Seto Kingdom ཞེས་པའི་རྒྱལ་གཞིས་ཀྱི་དུས་དྲན་ལ་མགྲོན་འབོད་གནང་བ་བཞིན་མཉམ་ཞུགས་གནང་ཡོད་པ་རེད། དབྱིན་ཡུལ་སྐུ་ཚབ་དོན་གཅོད Frasi བསོད་ནམས་ཚེ་རིང་ལགས Baltic རྒྱལ་ཁབ་ཞེས Estonia Latvia དང Lithuania བཅས་རྒྱལ་ཁབ་གསུམ་དུ་ཟླ་བ་བརྒྱད་པའི་ཚེས་བཞི་པ་ནས་དགུ་པ་བར་འཚམས་འདྲི་གནང་ནས་རྒྱལ་ཁབ་ཁག་གི་འགོ་ཁྲིད་དང Estonia ལྷན་ཚོགས་ཁོངས་མི། དད་མོས་ཀྱི་འགོ་ཁྲིད་པ། གྲོས་ཚོགས་ཀྱི་འཐུས་མི། བོད་དོན་རྒྱབ་སྐྱོར་བ། Estonian། སྲིད་གཞུང་གི་དཔོན་རིགས་དང། MEPS། ཞེས་པའི་ཡོ་རོབ་གླིང་གྲོས་ཁང་གི་འཐུས་མི་བཅས་དང་མཇལ་འཕྲད་གནང་ནས། ཁོང་རྣམ་པ་ཚོར་བོད་ཀྱི་ལོ་རྒྱུས་དང་བོད་མི་ཚོའི་ད་ལྟའི་གནས་བབ་སོགས་བརྡ་ཁྱབ་བཏང་བ་དང་བོད་དོན་ཞི་བའི་ལས་འགུལ་ལ་རྒྱབ་སྐྱོར་གནང་བར་རེ་འབུད་གནང་ཡོད་པ་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་ཐོག་སྒང་སྤེལ་འདུག Estonian། གྱི་མགྲོན་འབོད་དེ་ཡང་གཞུང་ཕྱོགས་ཀྱི་གདན་ཞུ་ཞིག་ཆགས་ཡོད་པ་དང Estonia ཡིས་བོད་ཀྱི་རྒྱལ་དར་འཕྱར་ནས་སྐུ་ཚབ་དོན་གཅོད་ཧྥ་ར་སི་བསོད་ནམས་ཚེ་རིང་ལགས་ཕེབས་བསུ་གནང་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་འཕྲིན་ཡིག་ཞིག Estonia ལ་ཕུལ་བ་དང་བསོད་ནམས་ཚེ་རིང་ལགས་ཀྱིས Seto Kingdom མཛད་སྒོར་གཏམ་གླེང་གནང་བར

རྒྱ་ནག་ནང་དུ་ཨ་མི་རི་ཀའི་མ་འོངས་དམག་འཕྲུལ་གསར་གཏོད་ལ་གལ་འགངས་ཤིན་ཏུ་ཆེ་བ་ཡིན་པ་དང་དེང་དུས་ཀྱི་འཕྲུལ་ཆས་ལ་མཁོ་བའི་སྙིང་ལེབ། Chips། འམ། གློག་ཀླད་འཕྲུལ་འཁོར་ནུས་ཤུགས་འམ Quantum Computing རྩིས་འཁོར་དང་མི་བཟོས་རིག་ནུས་བཟོ་ལས་ཁང་སོགས་རྒྱ་ནག་ནང་མ་རྩ་འཛུགས་མི་ཆོག་པའི་བཀག་སྡོམ་དང་སྟངས་འཛིན་ནན་པོ་གནང་རྒྱུ་ཡིན་པ་གསལ་བསྒྲགས་གནང་ཡོད་པ་རེད། རྒྱ་ནག་ཕྱོགས་ཀྱིས་ད་དུང་ཨ་མི་རི་ཀའི་རྒྱལ་ཁབ་བདེ་འཇགས་ལ་ཁ་གཡར་ནས་ཉོ་ཚོང་དང་འཕྲུལ་ཆས་སོགས་ཆབ་སྲིད་ཅན་དུ་བེད་སྤྱོད་ལོག་པ་གཏོང་གི་ཡོད་པ་སྐྱོན་བརྗོད་བྱས་འདུག་དེ་ཡང་རྒྱ་ནག་གཞུང་གི་རྩིས་གཞི་དེ་ནི་རྒྱ་ནག་ནང་དཔལ་འབྱོར་དཀའ་ངལ་འཕྲད་བཞིན་ཡོད་པ་མ་ཟད། ཉེར་སྤྱོད་རིན་གོང་མར་ཆག་པ་དང། དངུལ་ལོར་ཁྱབ་སྤེལ་ཤོར་བར་ཉེན་ཁ་ཡོད་འདུག་པས་ཨ་མི་རི་ཀ་དང་རྒྱ་ནག་བར་གྱི་འབྲེལ་བ་སྔར་ལས་སྡུག་ཏུ་འགྲོ་བཞིན་ཡོད་འདུག་རྒྱ་ནག་ནང་བཙན་དབང་གི་ཁྲིམས་འཛིན་དང་ཡང་ཨ་རིའི་ངོས་ནས་རྒྱ་ནག་ནང་ཡུལ་སྐོར་བྱེད་པར་དམ་དྲག་བྱེད་ཀྱི་ཡོད་པ་དང། ཕྱིར་ཐོན་བཀག་སྡོམ་དང་ཁྲིམས་འགལ་བཀག་སྡོམ་ལ་སོགས་པའི་རྐྱེན་གྱིས་རྒྱ་ནག་ནང་ཕྱི་རྒྱལ་ཁབ་ཀྱི་མ་རྩ་འཛུགས་འཇོག་བྱེད་རྒྱུ་སོགས་ལ་སྔར་ལྷག་དཀའ་ངལ་འཕྲད་བཞིན་ཡོད་པ་རེད། རྒྱ་ནག་གཞུང་གིས་ཐའེ་ཝན་ལ་དམག་ཤུགས་འཇིགས་སྐུལ་བཏང་ནས་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་འོས་བསྡུ་དང་ས་ཁུལ་གྱི་ཡུལ་མི་ཚོར་ཤུགས་རྐྱེན་སྤྲོད་ཐབས་ལ་དམིགས་ཏེ་བདུན་ཕྲག་རྗེས་མ་ཐའེ་ཝན་ཉེ་འགྲམ་དུ་ཡང་བསྐྱར་དམག་དཔུང་འགྲེམས་འཇོག་བྱེད་པ་སོགས་རྡིག་རས་དམག་སྦྱོང་བྱེད་སྲིད་པ་རཱའོ་ཏར་གསར་ལས་ཁང་གིས་ཟླ་བ་བརྒྱད་པའི་ཚེས་བཅུ་གཅིག་ཉིན་གནས་ཚུལ་སྤེལ་འདུག། དེ་ཡང་རིང་མིན་ཟླ་བ་བཅུ་གཅིག་པའི་ནང་ཐའེ་ཝན་གྱི་སྲིད་འཛིན་འོས་བསྡུའི་ཁྲོད་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ད་ལྟའི་ཁྲོད་སྲིད་འཛིན་གཞོན་པ William Lai ཡིས་ས་ཕྱོགས་གཞན་དུ་བསྐྱོད་པའི་ལམ་བར་དུ་ཨ་རིར་འགྲུལ་བཞུད་བྱེད་བསམ་བྱས་པར་རྒྱ་ནག་གཞུང་གིས་འགྲུལ་མཚམས་དེ་ཚོ་ཕྱི་ཚུལ་གྱི་རྒྱུ་རྐྱེན་གཡར་བ་དང་དོན་དངོས་སུ་སླེབས་ལ་ཉེ་བའི་སྲིད་འཛིན་གྱི་འདེམས་ཤོག་ལ་ཤུགས་རྐྱེན་སྤྲད་ཐབས་ཤིག་ཡིན་པ་ཐའེ་ཝན་དཔོན་རིགས་ཤིག་གིས་གསུངས་ཡོད་པ་རེད། རྒྱ་ནག་དམར་ཤོག་ནི་ཐའེ་ཝན་སྲིད་འཛིན་གཞོན་པ William Lai ལ་ལྷག་པར་དུ་མི་དགའ་བ་དང་དེ་ཡང William Lai ཡིས་ཐེངས་མང་རང་ཉིད་ཐའེ་ཝན་རང་བཙན་ལ་དོན་གཉེར་བ་ཞིག་ལ་ངོས་འཛིན་བྱས་པ་དང་ཁོང་གིས་སྲིད་འཛིན་གྱི་འོས་བསྡུའི་དྲི་རྩད་སྐབས་སུའང་ཐའེ་ཝན་རང་བཙན་གྱི་འདོད་ཕྱོགས་བཟུང་མཁན་ཞིག་ཡིན་པ་ཐེངས་མང་བརྗོད་ཡོད་པ་རེད། གཟའ་སྤེན་པའི་ཉིན་མོར William Lai Paraguay རུ་ཕྱོགས་བསྐྱོད་ལམ་བུར་ཨ་རི་ནིའུ་ཡོག་ཏུ་བབས་མཚམས་བྱེད་རྒྱུ་དང་གཟའ་ལྷག་པར་ཐའེ་ཝན་དུ་ཕྱིར་ལོག་གི་ལམ་དུ San Francisco རུ་བབས་མཚམས་བྱེད་རྒྱུ་ཡིན་འདུག་གནད་དོན་དབྱེ་ཞིབ་པ་ཚོས་བརྗོད་པར་གཞིགས་ན་རྒྱ་ནག་གིས་ཐའེ་ཝན་ཉེ་འཁྲིས་སུ་དམག་སྦྱོང་ལས་འགུལ་རྣམས William Lai ཡི San Francisco བབས་མཚམས་སྐབས་འགོ་བཙུགས་སྲིད་པ་དང་དམག་སྦྱོང་དེ་ཡང་རྒྱ་ནག་བཅིངས་འགྲོལ་དམག་གི་ལོ་འཁོར་གྱི་སྦྱོང་བརྡར་གྱི་ཆ་ཤས་ཤིག་ལ་འགྱུར་སྲིད་པ་ཡང་བཀོད་འདུག། ཨ་རིས་གཙོ་བྱས་པའི་གནས་ཚུལ་འབྱུང་ཁུངས་གསུམ་ལ་གཞིགས་ན། ཐའེ་ཝན་ནང་ཛ་དྲག་ཆེ་བའི་གནས་ཚུལ་རིགས་འགོག་སྲུང་དང་དེ་བཞིན་ཨ་རི་དང་རྒྱ་ནག་དབར་གྱི་འབྲེལ་བ་ད་དུང་ཇེ་སྡུག་ཏུ་མི་འགྲོ་བའི་ཆེད། ཨ་རིའི་ངོས་ནས William Lai ཡི་ཕྱོགས་བསྐྱོད་རྣམས་ཡོངས་ཁྱབ་དྲིལ་བསྒྲགས་བྱེད་ཀྱི་མེད་པར་གསལ་འདུག་ཐའེ་ཝན་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ Jeff Liu ཡིས་གལ་ཏེ་རྒྱ་ནག་གཞུང་གིས་རྒྱུ་མཚན་དེར་ཁ་གཡར་ནས་འཁྲུག་རྐྱེན་སློང་བའི་བྱ་སྤྱོད་སྤེལ་ན། མངའ་ཁུལ་གྱི་ཞི་བདེ་དང་བདེ་འཇགས་ལ་དོ་ཕོག་ཇི་ལྟར་བྱུང་ཡང། དེའི་འགན་འཁྲི་རྒྱ་ནག་གཞུང་ནས་འཁུར་དགོས་པ་ལས་ཐའེ་ཝན་དང་ཨ་རིར་འགན་འཁྲི་གང་ཡང་མེད་ལུགས་གསར་འགོད་པ་ཚོར་བརྗོད་འདུག། བོད་ཀྱི་ཟློས་གར་ཚོགས་པ་དབུ་བརྙེས་ཏེ་ལོ་ངོ་དྲུག་ཅུ་རེ་བཞི་འཁོར་ཡོད་པ་དང། ད་ལོའི་དབྱར་སྐྱིད་རྐང་བྲོ་གླུ་གཞས་འགྲན་བསྡུར་ཁྲོད་རྔོན་པ་རུ་ཁག་ལ་རྒྱལ་ཁ་ཐོབ་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་ཞུས་པ་ཞིག་གསན་རོགས་གནང།
སྤྱི་ཟླ་བརྒྱད་པའི་ཚེས་བཅུ་གཅིག་ཉིན་ཏེ་བོད་ཀྱི་ཟློས་གར་ཚོགས་པ་དབུ་བརྙེས་ཏེ་མི་ལོ་དྲུག་ཅུ་རེ་བཞི་འཁོར་བའི་དུས་ཆེན་དང་བསྟུན་བོད་ཀྱི་ཟློས་གར་ཚོགས་པས་རྒྱ་ལུ་རུ་ཁག་དང་རྔོན་པ་རུ་ཁག་གཉིས་དབར་བོད་ཀྱི་ཐུན་མོང་མ་ཡིན་པའི་རྐང་བྲོ་གླུ་གཞས་འགྲན་བསྡུར་གནང་སྟེ།

ང་རང་ཚོ་ཟུར་དཔང་གིས་ཡང་འདི་ལོ་ག་རེ་སྤྲད་མིན་འགོ་ཚུགས་པ་མ་ར། ཡང་སྔར་དང་མི་འདྲ་བར་འདི་ལོའི་དབྱར་སྐྱིད་རྐང་བྲོ་གླུ་གཞས་འགྲན་བསྡུར་ཁྲོད་རུ་ཁག་གཉིས་དབར་འབྲས་དཀར་དང་དགོད་བྲོའི་གཏམ་གླེང་འགྲན་བསྡུར་གནང་ཡོད་པ་འདི་ནི་དམིགས་བསལ་ཅན་ཞིག་ཡིན་པ་དགོད་བྲོའི་གཏམ་གླེང་འཁྲབ་གཞུང་རྩོམ་པ་པོ་དང་འཁྲབ་ཁྲིད་པ་བསོད་ནམས་ཚེ་བརྟན་ལགས་ཀྱིས་ངོ་སྤྲོད་གནང་ཞིང། དགོད་བྲོའི་གཏམ་གླེང་འགྲན་བསྡུར་དེ་སྤྱི་ཚོགས་ཀྱི་སློབ་གསོ་དང་བོད་ཀྱི་རིག་གཞུང་ལ་ལེགས་སྐྱེས་བཅས་བརྗོད་གཞི་གཉིས་ཀྱི་ཐོག་འཁྲབ་སྟོན་གནང་ཡོད་པར་འགྲེལ་བརྗོད་གནང་བྱུང། ད་དེ་འདྲ་སོང་ཙང་ངས་བརྗོད་གཞི་གཉིས་ཀྱི་ཐོག་ལ་ཡང་ནི་རྔོན་པ་རུ་ཁག་དང་རྒྱ་ལུ་རུ་ཁག་གཉིས་ལ་ཅིག་བྲིས་པ་རེད་ད་གཅིག་དེ་ངས་ག་རེའི་སྒང་ལ་བྲིས་པ་རེད་ལབ་པ་ཡིན་ན་ཁྱིམ་ཚང་གི་སློབ་གསོ་དེ་གལ་ཆེན་པོ་ཡིན་མེད་ད་ལྟའི་སྤྱི་ཚོགས་ཀྱི་ནང་ལོག་ལ་ཡིན་ན་ཁྱིམ་ཚང་གི་ནང་ལོག་ལ་ཡང་ནི་བྱིས་པ་གསོ་སྐྱོང་བྱེད་པའི་བརྒྱུད་རིམ་གྱི་ཁྲོད་ནས་ཕ་མས་འཐུས་ཤོར་མང་པོ་བྱེད་འགྲོ་ཡ། ད་དེ་འདྲས་ཀྱི་ཁོར་ཡུག་ནི་སྣང་བརྙན་མང་པོ་བྱེད་དེ་ན་ལས་འདེགས་ཡོད་ད་དེ་ཉེ་ཞུ་མ་གོ་བ་བྱས་ན་བུ་ཚོ་བྱས་ལ་བརྙན་པར་སྟོན་ན་འགུར་བ་འདི་རེད་གཉིས་པ་དེ་ཕྱིས་ཀྱི་ནང་ལོག་ལ་ཡ་བོད་ཀྱི་ནི་ཟློས་གར་སྒྱུ་རྩལ་གྱི་ནི་རིན་ཐང་དེ་ད་ལྟའི་ཀྱི་སྤྱི་ཚོགས་ཀྱི་ནང་ལོག་ལ་ཡིན་ན་བོད་ཀྱི་ཟློས་གར་སྒྱུ་རྩལ་དེ་ལོ་རྒྱུས་ཀྱི་ཡུན་རིང་ཞེ་པོ་ཅིག་ཡིན་པ་འགྲོ་བ་མི་སྲིད་པ་ཆགས་ནས་ནི་སྒྱུ་རྩལ་དང་སྒྱུ་རྩལ་ཟེར་ཡ་དེ་བྱུང་བ་ཡིན་ཤེས་དགོས་དེ་ཙམ་པ་ནི་སྒྱུ་རྩལ་གྱི་རིམ་པ་དེ་ནི་གལ་ཆེའི་རང་བཞིན་གྱི་ཐོག་ལ་ཡ་སྟོན་ཡ་གཅིག་རེད།
བོད་ཀྱི་ཟློས་གར་ཚོགས་པའི་ཚོགས་ཁང་དུ་དབུ་འཛུགས་གནང་བའི་དབྱར་སྐྱིད་རྐང་བྲོ་གླུ་གཞས་ཀྱི་འགྲན་བསྡུར་ཐོག་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་དམིགས་བསལ་སྐུ་མགྲོན་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་སྐུ་ཞབས Ajit Nehria ལགས་དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་གི་འགན་འཛིན་སོགས་ལྷན་ཞུགས་གནང་འདུག་ཅིང་སྐབས་དེར་སྲིད་སྐྱོང་མཆོག་གིས། དབྱར་སྐྱིད་རྐང་བྲོ་གླུ་གཞས་ཀྱི་འགྲན་བསྡུར་དེ་ནི་འགྲན་བསྡུར་ཙམ་མིན་པར་གཞོན་སྐྱེས་ཚོས་བོད་ཀྱི་རིག་གཞུང་སྲུང་སྐྱོབ་ལ་ཞབས་འདེགས་སྒྲུབ་བཞིན་པ་མཚོན་འདུག་ཅེས་འཁྲབ་སྟོན་པ་ཚོར་བསྔགས་བརྗོད་གནང་སོང། གཙོ་བོ་དེ་ང་ཚོས་རིག་གཞུང་གཅེས་སྐྱོང་གི་ལས་རིམ་འདི་ནང་ལོགས་ལ་ཞུགས་ཐུབ་པ་དང། རྟེན་འབྲེལ་གྱི་སོ་སོའི་གི་ལེགས་སྐྱེས་ཕུལ་ཡག་གི་གོ་སྐབས་བྱུང་བ་དག་ལའང་གལ་ཆེན་པོ་གཅིག་དང་རྩ་ཆེན་པོ་གཅིག་གཙིགས་པ་ཡང་དུ་ཞེན་ཆགས་བསྡད་ཡོད་རེད་དེ་ཡིན་དུས་ད་རིང་རྒྱལ་ལུ་དང་རྔོན་པ་རུ་ཁག་གི་འཁྲབ་སྟོན་པ་ཚང་མ་ལོགས་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡག་དང་ལོ་རྟག་པ་རེ་ཞིག་ལྟར་རྒྱུན་གཏན་སྲོལ་རྒྱུན་གྱི་སོ་སོའི་ཅེས་ཁ་ཕྱོགས་རེད། གང་འགྲོ་འགྲོ་ཞེས་གང་ཡིན་པ་དེ་ཙམ་དུ་མ་ཡིན་པའི་གི་དབྱར་སྐྱིད་སྐབས་ལ་ཡང་དམིགས་བཀར་གྱི་ལས་རིམ་གསར་པ་འདི་བཟོས་གནང་བྱས་འཕེལ་རིམ་གྱི་ཕྱོགས་སུ་འདུག་བྱས་ནས་འགྲོ་བསྡད་ཀྱི་ཡོད་རེད། གཞན་ཡང་ཐེངས་འདིའི་དབྱར་སྐྱིད་འགྲན་བསྡུར་ཐོག་བོད་ཀྱི་ཟློས་གར་སྒྱུ་རྩལ་རིག་གནས་ཐོག་མཁྱེན་རྒྱ་ལྡན་པའི་གཟུ་དཔང་མི་གྲངས་དགུ་གདན་ཞུས་གནང་འདུག་པ་དང་རུ་ཁག་གཉིས་ཀྱིས་རྐྱང་གཞས་རེ་དང། འཁྲབ་གཞས་གསུམ་རེ། དེ་བཞིན་འབྲས་དཀར་དང་དགོད་བྲོའི་གཏམ་གླེང་བཅས་འཁྲབ་སྟོན་གཟིགས་འབུལ་ཞུས་སོང་ལ། ད་དུང་མཛད་སྒོའི་ཐོག་བོད་ཀྱི་ཟློས་གར་ཚོགས་པའི་དྲུང་ཆེ་ལས་ཐོག་བསོད་ནམས་ཆོས་འཕེལ་ལགས་ནས་འདས་པའི་མི་ལོ་ཧྲིལ་པོ་ཉི་ཤུ་རིང་ཟློས་གར་ཚོགས་པ་དེ་ཉིད་ལ་ཞབས་འདེགས་སྒྲུབ་པའི་ཆེ་བསྟོད་སླད་གྲུབ་ཆེན་ཐང་སྟོང་རྒྱལ་པོ་ཡི་སྐུ་བརྙན་དང་དེ་བཞིན་བསླབ་པར་མཐའ་སོན་པའི་བྲོ་བ་གཞོན་པ་རྣམས་ལ་ཕྱག་འཁྱེར་བཅས་གསོལ་སྩལ་གནང་སོང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་བརྒྱད་པའི་ཚེས་བཅུ་ཉིན་རྒྱལ་བའི་ཕོ་བྲང་དགེ་འཕེལ་གླིང་དུ་ལ་དྭགས་ས་གནས་སུ་ས་གནས་འཛིན་སྐྱོང་འོག་ཚུད་པའི་སྲིད་གཞུང་སློབ་གསོའི་དགེ་རྒན་དང་འཆད་ཁྲིད་པ་ཁག་ཅིག་དང་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེ་ནས་སྐུ་ཚབ་བཅས་ཁྱོན་མི་གྲངས་སུམ་ཅུ་ཙམ་ལ་མཇལ་ཁ་མཛད་སྐབས་མགོན་པོ་མཆོག་གིས་བཀའ་སློབ་དམིགས་བསལ་དུ་དེང་སང་འཛམ་གླིང་ནང་དམག་འཁྲུག་མང་པོ་བྱུང་བའི་དུས་སུ་མི་དང་མི་ཡི་བརྩེ་བ་དང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཐོག་འདི་ལྟར་བཀའ་སྩལ་གནང་སོང།
ད་ཆོས་ཡོད་ན་རེད་མེད་ན་རེད་གང་ལྟར་མི་དང་མིའི་བརྩེ་བ་དེ

ང་རང་ཚོ་དངོས་གནས་དྲང་གནས་ཀྱི་ཨ་མའི་ཁོག་པ་ནས་མར་སྐྱེས་བསྡད་པ་ཚང་མ་གཅིག་པ་རེད། ཨ་མའི་འོ་མས་གསོས་པ་གཅིག་པ་རེད། ད་ང་རང་ཚོ་ཚང་མ་ལོག་གི་ཨེ་ནི་བརྩེ་བ་ཟེར་ཡག་དེ་དང་དོད་བྱས་ནི་ཨེ་ཆུང་ཆུང་སྒང་ནས་ཕྲུ་གུ། ཕྲུ་གུ་གཅིག་གིས་གཅིག་ལ་ཡར་ཆོས་སྐད་ཆ་ག་གའི་ཡོད་མ་རེད། གཅིག་གིས་གཅིག་མཉམ་དུ་ལ་ཡར་རྩེད་མོ་རྩེད། ཨེ་ནི་གཅིག་གིས་གཅིག་རོགས་བྱས། ང་ཚོ་འདུག་སེ་བསྡད་བསྡད་ཀྱི་འདུག་ག། བྱས་ཙང་ག། ང་རང་ཚོ་ཚང་མ་ལོ་ཕྲུ་གུ་ཆུང་ཆུང་སྒང་ནས་ཨེ་ནི་གཅིག་གིས་གཅིག་བརྩེ་བ་བྱས། ཨེ་ནི་གཅིག་གིས་གཅིག་རོགས་བྱས་འགྲོ་གི་ཡོད་རེད་ད་ང་རང་ཚོ་རང་བཞིན་ལྷན་སྐྱེས་ཀྱི་ང་རང་ཚོ་མི་དང་མིའི་བརྩེ་བ་ཡོད་དོ་བ་ད་འདི་ཡར་རྒྱས་གནང་ཡག་མ་གཏོགས་ཆོས་སྐད་ཆ་ཤོད་མི་དགོས་བྱས་བྱས། ཨོ་ངས་འདི་འབད་རྩོལ་བྱེད་དགོས་རེད། ང་རང་ཚོ།
དེ་བཞིན་དྲི་བ་དྲིས་ལན་སྐབས་མགོན་པོ་མཆོག་གིས་གཞན་ཕན་དང་སྙིང་རྗེ་སྐོར་ཁྱད་པར་ཐོག་བཀའ་སློབ་སྩལ་བའི་ནང་འདི་ལྟར་གསུངས་གནང་སོང། ད་སྙིང་རྗེ་ཟེར་ཙ་ན་ཡང་ཅིག་སྡུག་བསྔལ་དང་འབྲལ་འདོད་ཀྱི་བློ་གཙོ་བོ་ཅིག་རེད་འདུག་རེད་པ། ད་ག་ད་དེ་གཞན་ཕན་ཟེར་ཙ་ན་ཁོ་ཅིག་མཐའ་གཅིག་ཏུ་སྡུག་བསྔལ་གྱི་ག་སོང་རེད་བ་གིས་ང་རང་ཚོས་ད་ད་སྡུག་བསྔལ་ལ་ཡ་ཨ་ནི་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་འདུ་བྱེད་ཀྱི་སྡུག་བསྔལ་ཡོད་རེད་པ་ད། བྱས་ཙང་སྙིང་རྗེའི་བློ་ཟེར་ལབ་དུས་ཙ་ནས་གཙོ་བོ་འདུ་བྱེད་ཀྱི་སྡུག་བསྔལ་གྱི་ཐོག་ནས་ཏུ་བསམ་བློ་གཏང་གི་འདུག་ག། དཔེར་ན་ང་རང་ཆ་བཞག་ནས་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་སྒང་ལ་ཏུ་བསམ་བློ་གཙོ་བོ་གཏང་ཡོང་གི་ཡོད་རེད། སྙིང་རྗེའི་བློ་ཤུགས་དྲག་པོ་ཡོང་ཡ་དེ། ད་སྤྱིར་བཏང་ཡང་ང་རང་ཚོས་ཨེ་ནི་སྡུག་བསྔལ་གྱི་སྡུག་བསྔལ་དང་དེ་ཚོའི་གྲས་དེ་ཨེ་ནི་གཅིག་གིས་ད

འགྲོ་བསྡད་ཀྱི་འདུག་གོ། ཕྱི་ཟླ་བརྒྱད་པའི་ཚེས་དགུའི་ཉིན་སི་ཤེས་ཡོན་སློབ་གསོའི་ཚོགས་ཆེན་ཞིག་འཚོགས་པ་དང་ལ་དྭགས་ས་གནས་སུ་ད་བར་སི་ཤེས་ཡོན་སློབ་གསོའི་ཐོག་ལས་བསྡོམས་སྙིང་བསྡུས་ཤིག་ཕུལ་ཕྱིར་རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཀྱི་གོ་སྒྲིག་འོག་ལ་དྭགས་ས་གནས་འཛིན་སྐྱོང་འོག་ཚུད་པའི་ཡོན་ཏན་ལས་ཁུངས་རྒྱ་གར་ཨ་རུ་ན་ཅལ་མངའ་སྡེ་ནས་སྐུ་ཚབ་དང་རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཀྱི་འཐུས་མི་ཁྱོན་མི་གྲངས་སུམ་ཅུ་ཡིས་རྒྱལ་བ་རིན་པོ་ཆེ་མཆོག་གི་དྲུང་དུ་མཇལ་ཁ་བཅར་བ་རེད་འདུག། རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་མདུན་དུ་རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཀྱི་ཚོགས་མི་བློ་བཟང་དབང་མོ་ལགས་ནས་མཇལ་མི་ཚང་མའི་ཚབ་ཞུས་ཏེ་མགོན་པོ་མཆོག་ལ་ཕེབས་བསུ་ཞུ་རྒྱུའི་གོ་སྐབས་བཟང་པོ་ཞིག་ཐོབ་པའི་བརྒྱུད་ཁོང་གི་ཚོར་བ་འདི་ལྟར་བྱུང་བ་གསུངས་བྱུང།
This was the first time that དེ་རིང་གི་དུས་བཟང་འདྲ་བོ་མི་ཚེ་ནང་གོ་སྐབས་ཐེངས་གཅིག་རེད་བསམ་གྱི་འདུག་དེ་ཡང་རྒྱལ་བ་རིན་པོ་ཆེ་མཆོག་གིས་བཀའ་སློབ་གནང་རྒྱུ་ཡི་བརྗོད་གཞི་དེ་ང་རང་ལ་ཆ་བཞག་པ་ཡིན་ན་དུས་རྒྱུན་དུ་ལས་ཀ་བྱེད་ཡ་ཞིག་ཡིན་དུས་ང་རང་མི་ཚེ་ནང་གི་ཉམས་མྱོང་ཡག་ཤོས་ཤིག་ཚོར་བྱུང། རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཀྱིས་ལ་དྭགས་ས་གནས་སུ་སི་ཤེས་ཡོན་སློབ་གསོ་ཡི་ཐོག་འགན་འཁུར་གཙོ་བོ་བཞེས་བཞིན་ཡོད་པ་རེད་འདུག་པས་བློ་བཟང་དབང་མོ་ལགས་ཀྱིས་སི་ཤེས་ཡོན་སློབ་གསོ་དེ་ཉིད་ལ་དྭགས་ས་གནས་གཙོས་ཧི་མ་ལ་ཡའི་རི་རྒྱུད་ནང་གི་མི་རྣམས་དང་སྤྱིར་བཏང་དུ་ས་གནས་གཞན་དུ་མི་རྣམས་ཀྱི་ལྟ་སྟངས་གང་འདྲ་ཡོད་པའི་ཐོག་འདི་ལྟར་གསུངས་བྱུང། རྒྱལ་བ་རིན་པོ་ཆེ་མཆོག་ནམ་ཞིག་མཇལ་རྒྱུ་བྱུང་ན་སེམས་འགུལ་ཤུགས་ཆེན་ཞིག་ཐེབས་ཀྱི་འདུག་འདི་གཅིག་པུ་མིན་པར་རྒྱལ་བ་རིན་པོ་ཆེ་མཆོག་གི་མཚན་ཐོས་པ་འགྲིག་ཐག་ཆོད་ཚོར་གྱི་འདུག་སི་ཤེས་ཡོན་སློབ་གསོ་དང་འབྲེལ་ང་ཚོ་ཧི་མ་ལ་ཡའི་རི་རྒྱུད་གང་དུ་ཕྱིན་ན་ཡང་སི་ཤེས་ཡོན་འདི་ཉིད་སློབ་སྦྱོང་ཞིག་གི་ཚུལ་ལ་ངོས་འཛིན་བྱེད་ཀྱི་ཡོད་ན་ཡང་རྒྱལ་བ་རིན་པོ་ཆེ་མཆོག་དང་འབྲེལ་བ་ཡོད་པ་སྟོན་དུས་ཚང་མས་ལྟ་ཕྱོགས་བཟང་པོ་ཞིག་སྟོན་གྱི་འདུག་འདི་ནང་པའི་སྤྱི་ཚོགས་གཅིག་པུ་ནང་མིན་པར་གང་དུ་ཕྱིན་ན་གཅིག་པ་རེད་འདུག་ཅིའི་ཕྱིར་ཟེར་ན་ཚང་མས་རྒྱལ་བ་རིན་པོ་ཆེ་མཆོག་ཆོས་ཀྱི་དབུ་ཁྲིད་གཅིག་པུ་ཞིག་ལ་ངོས་འཛིན་མ་བྱས་པར་རྒྱལ་སྤྱིའི་དབུ་ཁྲིད་ཞིག་ལ་ངོས་འཛིན་བྱེད་པ་རེད་བསམ་གྱི་འདུག། ལ་དྭགས་ས་གནས་འཛིན་སྐྱོང་འོག་ཚུད་པའི་ཡོན་ཏན་ལས་ཁུངས་ཀྱི་སི་ཤེས་ཡོན་ཐོག་རིམ་པ་དང་པོའི་འཆད་ཁྲིད་གནང་མཁན་ཚེ་རིང་དབང་མོ་ལགས་ཀྱིས་ད་ལན་རྒྱལ་བ་རིན་པོ་ཆེ་མཆོག་མཇལ་བའི་ཚོར་བ་འདི་ག་རླུང་འཕྲིན་ཁང་ལ། ྋགོང་ས་ཆེན་པོ་ལྷ་མིའི་རྣམ་འདྲེན། དེ་ནས་ང་དང་ཡིད་བཞིན་ནོར་བུ་སྐུ་མདུན་མཇལ་ཏེ། དེ་རིང ྋགོང་ས་ལྷ་མིའི་རྣམ་འདྲེན་ཡིད་བཞིན་ནོར་བུ་སྐུ་མདུན་མཇལ་ནས་ང་རང་སི་ཤེས་ཡོན་སློབ་གསོའི་འཆད་ཁྲིད་པ་ཞིག་གི་ཚུལ་དུ་མཇལ་ཡ་བྱུང་བར་དམིགས་བསལ་དུ་མགོན་པོ་མཆོག་གིས་མ་དང་བུ་ཡི་བརྩེ་བ་སྐོར་བཀའ་སློབ་གནང་དུས་སི་ཤེས་ཡོན་སློབ་གསོའི་ནང་རྟེན་འབྲེལ་གྱི་རྩ་བ་དང་ཐུག་གི་ཡོད་དུས་ང་རང་ཉི་མ་གང་པོ་དེའི་སྐོར་བསམ་བློ་འཁོར་ནས་ལུས་སོང། རྒྱལ་བ་རིན་པོ་ཆེ་མཆོག་མཇལ་ཡ་ཁོ་རང་བསོད་བདེ་ཆེན་པོ་དཔེ་ཚོར་གྱི་འདུག་ཅི་བྱས་ནས་ཟེར་ན་ང་འཆད་ཁྲིད་པ་ཞིག་གི་ཚུལ་དུ་རྒྱལ་བ་རིན་པོ་ཆེ་མཆོག་ལ་ཞབས་ཕྱི་ཏོག་ཙམ་ཞུ་ཐུབ་པའི་ཚོར་བ་སླེབས་བྱུང་ཡང་ང་རང་གིས་ཙམ་ཐུབ་བརྒྱ་ཆ་བརྒྱ་ནས་བརྒྱ་འབད་བརྩོན་ཞུ་རྒྱུ་ཡིན། ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་ཐོ་ཞུ་གི་ཡོད། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་བོད་ཀྱི་ཁོར་ཡུག་ལས་འགུལ་བ་མི་གྲངས་དགུ་ཡི་གནས་ཚུལ་ཁ་གསལ་བཟོ་དགོས་པ་མ་ཟད་ཁོང་ཚོ་འཕྲལ་དུ་གློད་གྲོལ་གཏོང་དགོས་པའི་སྐོར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཆེད་ལས་མཁས་པ་རྣམས་ཀྱིས་བརྗོད་པའི་གནས་ཚུལ་དང་འབྲེལ་བའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་བོད་ཀྱི་ཁོར་ཡུག་ལས་འགུལ་བ་མི་གྲངས་དགུ་ཡི་གནས་ཚུལ་ཁ་གསལ་བཟོ་དགོས་པ་མ་ཟད། འཕྲལ་དུ་ཁོང་ཚོར་གློད་གྲོལ་གཏོང་དགོས་པའི་སྐོར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེད་ལས་པ་ཚོས་བརྗོད་ཡོད་པ་རེད་འདུག་གོང་ཞུས་ཀྱི་བཙོན་ཁང་ཁག་ནང་བཙོན་འཇུག་ཕོག་པའི་བོད་མི་ཁོར་ཡུག་གི་ལས་འགུལ་སྤེལ་མཁན་དེ་རྣམས་ནི་ཨ་ཉག་སེང་སྒྲ་ལགས་དང། རྡོ་རྗེ་བྲག་དལ་ལགས། སྐལ་བཟང་ཕྱོགས་གླང་ལགས། དོན་ཡོད་ལགས། རིན་ཆེན་རྣམ་གྲོལ་ལགས། ཚུལ་ཁྲིམས་མགོན་པོ་ལགས། བྱང་ཆུབ་རྣམ་གྲོལ་ལགས། སོག་རུ་ཨ་བུ་ལགས་དང། རྣམ་སྲས་ལགས་བཅས་པ་ཡིན་པ་རེད་འདུག་ཁོང་རྣམས་ཀྱིས། ཕྱི་ལོ་ཉིས་སྟོང་བཅུ་ལོ་ནས། ཕྱི་ལོ་ཉིས་སྟོང་བཅུ་དགུ་བར་བོད་རང་སྐྱོང་ལྗོངས་དང་མཚོ་སྔོན་ཞིང་ཆེན་དང་ཟི་ཁྲོན་ཞིང་ཆེན་ནང་རྒྱ་ནག་གཞུང་གིས་ཁྲིམས་འགལ་ཐོག་གཏེར་ཁ་སྔོག་འདོན་དང་སྟོངས་ལ་ཉེ་བའི་སེམས་ཅན་ཁག་གསོད་པའི་བྱ་སྤྱོད་སྤེལ་བར་ཞི་བའི་ངོ་རྒོལ་བྱས་པར་བཙོན་འཇུག་གི་ཉེས་ཆད་ཕོག་ཡོད་པ་རེད། དེ་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་པ་རྣམས་ཀྱིས་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་བོད་མི་དེ་དག་གི་གནས་ཚུལ་ཆེད་མངགས་ཁ་གསལ་མེད་པ་བཟོ་བ་ནི་འཛམ་གླིང་གི་མི་མང་རྣམས་ཀྱིས་ཁོང་ཚོའི་གནས་སྟངས་སྐོར་ཤེས་རྟོགས་མེད་པ་བཟོ་ཐབས་ཤིག་ཡིན་པ་དང། ཁོང་ཚོ་ལོ་མང་ནས་བཙོན་ཁང་ཁག་ནང་ཟུར་བཀག་བཙོན་འཇུག་བྱས་པ་མ་ཟད་ཁོང་ཚོའི་འཚོ་གནས་ཀྱི་གནས་བབ་སྐོར་ཡང་ཁོང་ཚོའི་ནང་མི་རྣམས་ཀྱིས་ཤེས་རྟོགས་མེད་པ་བཟོས་ཡོད་པ་རེད་ཅེས་གསུངས་འདུག་ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་པ་རྣམས་ཀྱིས་ཁོང་ཚོ་གནས་སྟངས་ཇི་འདྲའི་ཐོག་བཙོན་འཇུག་དང་ཁྲིམས་བཤེར་དང་ཉེས་ཆད་བཏང་བའི་གནས་ཚུལ་ཁག་ཁ་གསལ་མེད་ནའང་ཆེད་ལས་པ་རྣམས་ཀྱིས་གནས་ཚུལ་ཤེས་རྟོགས་བྱུང་བའི་ཁོངས་ཁོང་ཚོ་ལོ་ངོ་བདུན་ནས་ལོ་ངོ་བཅུ་གཅིག་བར་བཙོན་འཇུག་གི་ཉེས་ཆད་ཕོག་པ་དེ་མཁྱེན་རྟོགས་ཡོད་ཅེས་གསུངས་འདུག། ཕྱི་ཚེས་བཅུ་ཉིན་རྒྱལ་ཚོགས་ཀྱིས་སྤེལ་བའི་གནས་ཚུལ་འདིའི་ནང་གལ་སྲིད་རྒྱ་ནག་གིས་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཐོག་གདོང་ལེན་བྱེད་རྒྱུའི་ཆོད་སེམས་ཡོད་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་པ་ཚོ་འཕྲལ་དུ་གློད་གྲོལ་གཏོང་དགོས་པའི་ནན་སྐུལ་གནང་ཡོད་པ་རེད་འདུག་གནད་དོན་འདིའི་ཐད་རྒྱལ་ཚོགས་ཀྱིས་རྒྱ་ནག་གཞུང་དང་འབྲེལ་བ་གནང་མུས་ཡིན་པ་བརྗོད་ཡོད་པ་རེད། འདིའི་སྐོར་འདི་གའི་རླུང་འཕྲིན་ལས་ཁང་གིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་མཁས་པ

འཛམ་གླིང་གི་རྒྱལ་ཁབ་གཞན་ལྟར་རྒྱ་ནག་གཞུང་གིས་དྲིལ་བསྒྲགས་སྡུག་པོ་དེ་འདྲར་དགའ་པོ་མི་བྱེད་པ་བཞིན། ཁོང་ཚོར་མིང་ཆད་མི་ཡོང་བའི་ཆེད་ཧ་ཅང་གི་མཁས་པོའི་ཐོག་ནས། འགྲོ་བ་མིའི་ཐོབ་ཐང་ཐོག་འགན་འཁུར་བྱེད་དགོས་ཡོད་ཁུལ་དང། མཐའ་གཅིག་ཏུ་བརྩིས་མེད་རྡོག་རོལ་བཏང་བའི་ལམ་བུ་གཉིས་ལ་མཁས་པོའི་ཐོག་བྱེད་ཐབས་སྤེལ་རྒྱུ་དེ་ཡིན་པ་རེད་ཅེས་གསུངས་པ་འདུག་ཡང་ལྕམ། Mary Lawlor། ལགས་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཆེད་མཁས་པ་རྣམས་གོང་ཞུས་བོད་མི་དེ་དག་གི་གནས་སྟངས་རྒྱུས་ལོན་བྱེད་པར

དེང་སྐབས་རྒྱ་ནག་ལ་གནོན་ཤུགས་དེ་ཆེ་བ་སླེབས་ཀྱི་ཡོད་ནའང་དེའི་ནུས་པ་དེ་དེ་ཙམ་གྱིས་ཐོན་གྱི་མི་འདུག་ཅེས་གསུང་གི་འདུག་ཡང་གནད་དོན་འདི་དང་འབྲེལ་བའི་སྐོར་འཇར་མ་ནི་ནང་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་སྐུ་ཞབས་ཁེའེ་མུ་ལར་ལ་གནས་འདྲི་ཞུས་སྐབས་ཁོང་གིས་གསུངས་ཡས་ལ།

དྲང་བདེན་དང་ལྡན་པ་ཞིག་དང་ཁྲིམས་ལུགས་ཀྱིས་སྐྱོང་བའི་ལམ་ལུགས་ཤིག་ཐོག་ནས་གནང་དགོས། འཛམ་གླིང་གི་རྒྱལ་ཁབ་ཁག་གི་ནང་དོན་དངོས་དང་དོན་ཕན་ལྡན་པའི་གནམ་གཤིས་འགྱུར་ལྡོག་གི་སྲིད་ཇུས་འདོད་མཁན་རྣམས་ཀྱིས་དེ་སྣང་མེད་དུ་འཇོག་ཐབས་ཡོད་པ་མ་རེད་ཅེས་གསུང་གི་འདུག་ད་རེས་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེད་ལས་མཁས་པ་རྣམ་པས་མིང་འདོན་གནང་བའི་བོད་མི་དགུ་པོ་དེ་དག་ནི་ཨ་ཉག་སེང་གྲགས་ལགས་དང་གཞན་ཁོང་གི་རོགས་པ་མི་བརྒྱད་ཡིན་པ་འདྲ། དྲ་རྒྱ་གང་སར་རྩད་གཅོད་བྱས་ཀྱང། ཁོང་ཚོ་རེ་རེའི་མིང་གསལ་པོ་ཐོན་གྱི་མེད་ཀྱང། ཨ་ཉག་སེང་གྲགས་དང་ཁོང་གི་རོགས་པ་མི་བརྒྱད་འཛིན་བཟུང་བྱས་པའི་གནས་ཚུལ་སྤེལ་བ་ཁ་ཤས་ཡོད་པ་རེད་འདུག་དེ་ནི་མདོ་སྨད་མགོ་ལོག་དགའ་བདེ་རྫོང་རྐྱང་ཆད་ཡུལ་ཚོ་ནས་ཡིན་པའི་ཨ་ཉག་སེང་གྲགས་ལགས་ཀྱིས་ཡུལ་དེའི་འབྲོག་པ་མང་ཚོགས་ཀྱི་སྣེ་ཁྲིད་དེ་ས་གནས་གཞུང་གི་ལྐོག་ཟ་རུལ་སུངས་དང། ཁོར་ཡུག་གཏོར་བརླག་བྱས་པའི་བྱ་སྤྱོད་ཐེར་འདོན་བྱས་པར་བརྟེན་ཁོང་དང་འབྲོག་པ་གཞན་མི་བརྒྱད་དང་ལྷན་དུ་གང་བྱུང་འཇུ་བཟུང་བྱས་ཏེ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་དྲུག་ཉིན་ཁོང་ལ་ལོ་བདུན་གྱི་བཙོན་འཇུག་གི་ཉེས་ཆད་ཁྲིམས་ཐག་བཅད་པ་དང། དེ་ནི་དགའ་བདེ་རྫོང་གི་སྤྱི་བདེ་ཉེན་རྟོག་པས་བཀག་ཉར་འོག་བཅུག་ནས་ལོ་གསུམ་གྱི་རྗེས་སུ་གཞི་ནས་བཙོན་འཇུག་གི་ཁྲིམས་ཐག་བཅད་པ་ཞིག་ཡིན་པ་རེད་འདུག། ད་ལྟ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ཆེད་སྒྲིག་གི་ལེ་ཚན་དེ་སྙན་སྒྲོན་ཞུས་ཟིན་པ་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།

དེ་མ་ཡིན་པར་བོད་དོན་སྤྱིའི་གནས་སྟངས་ཀྱི་ཐོག་ལ་ཡང་གདོང་ལེན་བྱེད་དགོས་པའི་གནད་དོན་ཆེ་ཤོས་ག་རེ་ཡོད་རེད། ཨ་ནི་ད་ཅིག་སྤྱི་འཐུས་ལྷན་ཚོགས་ནས་བསྐོ་གཞག་གནང་པའི་ཨ་ནི་ཁྲིམས་དང་སྒྲིག་གཞི་བསྐྱར་བཅོས་ཀྱི་ཚོགས་ཆུང་ཅིག་ཏུ་བཙུགས་གནང་ཡོད་རེད་ཡང་དེ་ཁྲིམས་དང་སྒྲིག་གཞི་ག་རེ་ག་རེའི་ཐོག་ལ་ཡང་བསྐྱར་བཅོས་དགོས་རེད་ང་ཚོ་དེ་ཚོའི་ཐོག་ལ་ཡང་དེ་རིང་བཀའ་མོལ་ཞུ་ཡ་ཡིན། སྐྱིད་འཛོམས་ལགས་ང་ཚོའི་ལས་རིམ་དེ་ཕེབས་པ་ཐུགས་རྗེ་ཆེ་དེ་རིང་ཨ་མི་རི་ཀ་ང་ཚོའི་སྒྲ་འཇུག་ཁང་ལ་ཕེབས་པ་ཐེངས་མ་དང་པོ་རེད།

གཅིག་བོད་པ་ཨོ་སྟྲེ་ལི་ཡ་ནང་ལ་ཡང་ཆབ་སྲིད་ཀྱི་བཙོན་ཟུར་ཕོད་ཀྱི་མ་ཕེབས་གོང་ནས་ཕལ་ཆེར་མི་གཅིག་གི་ཕྱག་ལས་སོར་ཆེན་མང་པོ་ཞེ་ཅིག་གནང་ཡོད་འདུག་བསམ་པ་རྒྱུས་མངའ་ཆེན་པོ་ཞེ་ཅིག་ཡོད་རེད་ཡིན་འདུག་བསམ་པ། དང་པོ་མདོར་ན་ཅིག་སྐྱོན་པ་ཡིན་ན་ཅིག་འདས་པའི་ལོ་ཉི་ཤུ་གཅིག་ནང་ལོགས་ལ་བོད་པའི་གནས་སྟངས་སྣ་ཚོགས་ཚང་མ་མི་འཐབ་རྩོད་པ་ལས་འགུལ་བ་དེ་འདྲས་གནང་བཞིན་འདུག་བསམ་པ། ཅིག་ཁྱེད་རང་རང་གི་བྱས་འབྲས་འདྲ་བོ་ཅིག་ཕྱག་ལས་གནང་བའི་འབྲས་བུར་ཇི་སྲིད་གནང་བ་ཡིན་ནའང། འདས་པའི་ལོ་ཉི་ཤུའི་ནང་ལ་ཡང་ཁྱེད་རང་གི་སྐུ་ལས་བསྐྱོན་པ་འདིས། གྲུབ་འབྲས་ལ་ཡང་སོ་སོ་སོའི་ངོས་ནས་འདོད་བློ་ཁེངས་ལོས་བྱེད་ཀྱི་ཡོད་འགྲོ། རེད་རེད་རེད་ད་དེ་གནད་ཀ་རེད་དྲན་གྱི་འདུག་རེད་བ་ད་ང་ངས་ག་དུས་ནས་ངས་ག་རེ་དྲན་གྱི་འདུག་ཟེར་ན་ང་ཚོའི་འཐབ་རྩོད་དེ། ཅིག་རྒྱུན་རིང་པོ་ཅིག

བགྲེས་པ་དང་མི་རབས་གཞོན་པ་ཚོས་ཀྱི་བར་ལ་ཅིག་ཟམ་པ་འདྲ་བོ་ཞིག། དེ་ཡིན་དུས་ངེད་ཀྱི་ཟམ་པ་དེ་དཔེ་གནད་འགག་མཐོང་གི་འདུག་ང་རང་ད་ལྟ་ས་ཆ་འདི་གཅིག་ཡོད་རེད་བ་སིམ་ས་འདི་གཅིག་གཞོན་པ་ཚོས་ཀྱི་དཀའ་ངལ་དེ་གོ་ཚོར་ཐུབ་མཁན་ཡང་ལོ་རྒན་པ་ཚོས་ཀྱི་རྔམ་སྒྲ་དེ་གོ་ཚོར་ཐུབ་མཁན་ཨ་ནི་དེ་ཚོ་གཉིས།

དཀའ་ངལ་མྱ་ངན་གྱི་མི་རིགས་ཁ་བྲལ་ཕྱིན་པའི་ཚོར་བ་ཤུགས་དྲག་པོ་བྱེད་ཀྱི་ཡོད་པ་རེད། ཚོར་ཤུགས་འདིས་དྲངས་པའི་རྐྱེན་གྱིས་ལས་འགུལ་ནང་ལ་ཞུགས་ཡ་དང་འགན་མང་བསྲིངས་ཡ་འདི་འདྲས་ད་སྣ་མིན་སྣ་ཚོགས་ཡོང་གི་རེད། ཡིན་དུས་ཙང་ད་དཔེར་ན་ཁྱེད་རང་ཐོག་མར་ཨོ་སི་ཀྲེ་ལི་ཡར་ཕེབས་པའི་སྒང་ལ་ཡ། ད་ལྟའི་ཁྱེད་རང་གསུངས་ཡ་གི་ཕུགས་རྒྱང་རིང་པོའི་འཐབ་རྩོད་བྱེད་དགོས་འདུག་དགོངས་ཡ་བྱེད་དགོས་ཡིན་ན་ད་ལྟ་རང་གྲུབ་འབྲས་ཅིག་དགོས་ཀྱི་འདུག་དགོངས་ཡ་འདི་འདྲས་བྱུང་ན་འགྱུར་བ་ཕྱིན་ཡོད་རེད་ཁྱེད་རང་ཁྱེད་རང་གི་དགོངས་པ་བཞེས་ཕྱོགས་བསམ་བློའི་འཁྱེར་སོ་བྱེད་རེད་དེ་ལ་འགྱུར་བ་ག་རེ་ཕྱིན་ཡོད་རེད། འགྱུར་བ་དེང་གི་འགྱུར་བ་ཆེན་པོ་འདི་རེད་ཁྱེད་ངས་མཐོང་གི་མི་འདུག་རེད་བ་ད་འཐབ་རྩོད་ནང་ལ་ང་ཚོ་བོད་པ་ཚང་མ་ལ་ཚོར་བ་ངས་ཏན་ཏན་དགོས་ཀྱི་རེད་དྲན་གི་འདུག་ཚོར་བ་དེ་དངོས་གནས་རེད་རེད་བ། ཡིན་ནའི་ཚོར་བ་གཅིག་པོ་གི་ཡང་ང་ཚོ་འབྲས་བུ་ཐོན་ཡ་དེ་ངས་མཐོང་གི་མི་འདུག་ཚོར་བ་མཉམ་པོ་ལ་ཨ་ནི་ང་ཚོ་ཐབས་ཇུས་ལྡན་པའི་ཐོག་ནས་ལས་ཀ་བྱེད་འདོད་བ་དེ་ངས་དཔེ་གལ་ཆེན་པོ་འདུག་ང་རང་དུས་རྒྱུན་ནས་ང་རང་ཚོ་ད་འཐབ་རྩོད་ནང་ལ་བཤད་བསྡད་གི་རེད་ང་རང་ཚོ་ད་ཅིག་སྔ་ཕྱིའི་རྒྱལ་ཁབ་ཁག་གི་འཐབ་རྩོད་པ་མཉམ་པོ་ད་ལྟའི་ང་ལས་ཀ་བྱེད་ས་དེ་ད་ལྟ་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་ནང་ལས་ཀ་བྱེད་རྒྱུ་དེ་ང་ཚོ་ག་དུས་ནས་འཐབ་རྩོད་ནང་ལོགས་ལ

Structure དེ་ད་རྨང་གཞི་དང་སྒྲིག་འཛུགས་དེ་རྨང་གཞི་དེ་རེད་བ་ད་རེས་ང་ཚོར་དཔེ་ཡག་པོ་ཡོད་རེད་བ་བཙན་བྱོལ་བོད་གཞུང་ཡིན་ནའི་དེ་ནང་བཞིན་ཨ་ནི་རྒྱལ་སྤྱིའི་གི་བོད་དོན་རྒྱབ་སྐྱོར་ཚོགས་པ་ལ་སོགས་པ་ད་སྒྲོམ་གཞི་དེ་ངས་དཔེ་བརྟན་པོ་ཡོད་རེད་དྲན་གྱི་འདུག་དེ་ནང་བཞིན་སྒྲུང་ལབ་ཀྱི་ཡོད་རེད་བ Story ལབ་ཡ་དེ་སྒྲུང་དེ་ང་ཚོ་དཔེ་ཡག་པོ་ཡོད་རེད་བ་ད་བོད་པའི་སྒྲུང་ཟེར་དུས་ད་ཡག་པོ་དྲང་བདེན་གྱི་སྒྲུང་ཨ་ནི་ཞི་བའི་ངང་ནས་འཐབ་རྩོད་བྱེད་མཁན་ད་ག་འདའ། ཡག་ག་རྐྱང་གཅིག་བཟང་སྤྱོད་ཀྱི་ཐོག་ནས་ཨཱ་ནི་བོད་པ་ཟེར་མཁན་སེམས་པ་བཟང་པོ་བོད་པ་ཟེར་མཁན་དེ་ཅིག་གང་ལྟར་འཚེ་མེད་ཞི་བའི་ལམ་ལ་འགྲོ་མཁན་དེ་འདྲས་ཀྱི་སྒྲུང་དེ་དཔེ་ཡག་པོ་རེད་བསམ་གྱི་འདུག་ད་དེ་ནང་བཞིན Structure དང་སྒྲུང་དེ་ཡོད་དུས་སྒྲིག་འཛུགས་དང་ལོ་རྒྱུས་དེ་གཉིས་ཀ་ཡག་པོ་ཡོད་དུས་ད་ང་ཚོ་དེ་བེད་སྤྱོད་དེ་ཚོ་གཉིས་ཀ་བེད་སྤྱོད་ཡག་པོ་བཏང་བྱས་ཐབས་བྱུས་དེ་ག་རེ་ཡིན་པ་ལབ་ཡ་ད་དེ་ང་ཚོ་ག་དུས་ནས་ལས་བགྲོ་གླེང་བྱེད་དགོས་ཡ་ཅིག་རེད་དྲན་གྱི་འདུག་རེད་བ་ཨཱ་ནི་ཅིག་ཐབས་བྱུས། འདི་རེད་ལབ་བྱས་ག་དུས་ནས་གཅིག་པ་བསྡད་ཀྱི་མ་རེད་བསམ་གི་འདུག་ད་འདི་ཐབས་བྱུས་དེ་འཛམ་བུ་གླིང་གི་གནས་སྟངས་ལ་འགྲོ་གི་འགྲོ་གི་པ་བས་ཀྱི་ཐབས་བྱུས་དེ་བརྗེ་པོ་རྒྱག་གི་རྒྱག་གི་བྱས་ཡས་ཀྱི་གནས་སྟངས་ཅིག་རེད་དྲན་གི་འདུག་མ་རེད། ཁྱེད་རང་ད་གིན་གོང་ལ་འདི་གསུངས་སོང་དཔེར་ན་ཁྱེད་རང་སོར་བྱས་ཡིན་པ་ཡིན་ན་མི་རབས་རྒན་པ་དང་མི་རབས་གཞོན་པའི་བར་མཐུད་ཟམ་སོར་བྱས་གནང་གི་གསུངས་པ་རེད་ཁྱད་པར་ཆེ་ཤོས་ག་རེ་གཟིགས་ཀྱི་འདུག་མི་རབས་རྒན་པའི་རེ་བ།

དགོངས་ཐུབ་དང་མ་ཐུབ་དང་མི་རབས་གཞོན་པས་གཅིག་བྱས་ན་ཡང་གཅིག་དོ་སྣང་བྱེད་ཡ་དང་བསམ་བློ་དང་འདི་གས་འདི་ལོགས་ཀ་ཡོད་ཀྱི་རེད་ཁྱེད་རང་གི་ངོས་ནས་ཐུགས་བསམ་ག་འདྲས་གནང་ཐུབ་དགོས་རེད་འདི་གཉིས་ཀ་འདོད་པ་སྐོང་ཡ་ཐུགས་བསམ་གནང་ཐུབ་དགོས་རེད་ཡང་ན་ཁོ་གཉིས་གཉིས་ཀ་གི་གཅིག་མངོན་འདོད་རེ་བ་མི་རབས་རྒན་པས་རེ་བ་སྒྲུབ་ཡ་དང་འདི་རེ་བ་སྒྲུབ་ཡ་ལ་ཡང་གཞོན་པས་མི་རབས་གཞོན་པས་འདི་ཐོག་ལ་ཡང་ལས་ཀ་མུ་མཐུད་རྒྱུན་འཁྱོངས་བྱེད་ཡ་ལ་ཡང་ཐུགས་བསམ་གནང་ཐུགས་བསམ་ག་འདྲས་གནང་ཐུབ་དགོས་རེད། རེད་རེད་ད། བོད་པ་ཡིན་པའི། རྩ་བའི་གཙོ་བོ་དེ་མི་རབས་ག་གིའི་ནང་ཚུད་ནའི་ང་ཚོའི་གི་མངོན་འདོད་དེ་ངས་གཅིག་པ་རེད་དྲན་གྱི་འདུག་ར་བ་གཅིག་བོད་ནང་ལོགས་ལ་གཅིག་ང་ཚོའི་བདེན་པ་དེ་གསལ་བྱས་གཅིག་རྒྱལ་བ་རིན་པོ་ཆེ་བོད་ལ་ཕེབས་ཐུབ་པ་བོད་ནང་ལ་རང་དབང་ཐོབ་ཐུབ་པ་གཅིག་བོད་ནང་དང་བོད་ཕྱི་ནང་གི་བོད་པ་ཚང་མ་གཅིག་མཉམ་པོ་བསྡད་ཐུབ་པ་དེ་འདྲས་གི་རེ་བ་དེ་ངས་གཅིག་པ་རེད་དྲན་གྱི་འདུག་ད་མི་རབས་རྒན་པ་དང་གཞོན་པ་གཉིས་ཀ་གི་ཐོག་ནས་གཅིག་གིས་གཅིག་ལ་བསླབ་བྱ་ཉན་ཡ་ཡོད་རེད་དྲན་གྱི་འདུག་བ་གཞོན་པ་ཚོ་ཡིན་ནའི་ལས་རྒན་པ་ཚོ་ནས་ད་ཤེས་དགོས་མང་པོ་ཞེ་པོ་ཅིག་ཡོད་རོ་བ་དེ་ནང་བཞིན་རྒན་པ་ཚོ་ཡིན་ནའི་ལས་གཞོན་པ་ཚོ་གཞོན་པ་ཚོའི་ནང་ལོགས་ལ་ཡག་ག་གཅིག་ག་རེ་འདུག་ཟེར་ན་དཔེ་བསམ་བློ་གུ་ཡངས་པོ་རོ་བ་ཨ་ནི་ཅིག་ད་ང་ཚོ་བོད་པའི་དཀའ་ངལ་ནང་གཅིག་སྤྱི་ཚོགས་ནང་དཀའ་ངལ་གཅིག་ག་རེ་ཆོལ་ཁ་གི་འཐེན་འཁྱེར་ལས་འདྲ་བོ་དང་གཅིག་ཡ་རོ་བ་གཅིག་ཆོས་ལུགས་ཀྱི་འཐེན་འཁྱེར་ལས་ད་ང་རང་ཚོ་ད་དེ་མངོན་གསལ་དོད་པོ་རེད་རྒན་པ་ཚོ་ལ། དེ་ཤུགས་ཆེ་ཡོད་རེད། ད་དེ་གཞོན་པ་ཟེར་དུས་ཡ་ངས་བཅོ་བརྒྱད་དང་ལོ་ཉི་ཤུའི་དེ་འདྲའི་ནང་ལོར། དེ་འདྲའི་གི་ཁོ་ཚོའི་ནང་ལོགས་ངས་བསམ་བློ་དེ་དཔེ་གཙང་མ་མཐོང་གི་འདུག་དྲང་པོ་ཞུས་པར་བྱས་ན། དེ་སོང་དུས་ཡང་གཉིས་ཀ་གི་གཅིག་ཕར་ཚུར་བསླབ་བྱ་ཉན་དགོས་པ་དེ་ངས་མཐོང་གི་འདུག་ཡང་ལོ་གཞོན་གཞོན་པ་ཚོ་ལ་གཅིག་ངས་ག་རེ་མཐོང་གི་འདུག་ཟེར་ན། དེ་མེད་ཀྱོག་འདྲ་བོ་ཅིག་ག་ཅིག་ག་རེ་ཞུ་དགོས་རེད་འུ་ཐུག་ཆོག་ཆོག་འདྲ་བོ་ཆེ། རུ་བ། བཟོད་སྲན་མེད་སྐྱོགས། བཟོད་སྲན་མེད་ཀྱོག་ལམ་སང་ལམ་སང། འུ་ཐུག་བྱས་ད་དཔེར་ན་བོད་པའི་སྤྱི་ཚོགས་ནང་ལ་རྙོག་དྲ་ཆུང་ཆུང་བྱུང་ན་དང་པོ་ལས་ཀ་བྱེད་ཀྱི་རེད་ཡང་ཅིག་དེ་འདྲའི་ཤོར་ན་ལམ་སང་མར་དོན་ཕྱིན་བྱས་ད་དེ་ད་ང་འུ་ཐུག་སོང་དེ་ད་ངའི་ག་ཡ་དེ་རེད་མི་འདུག་ལབ་ཅིག་འུ་ཐུག་ཆོག་ཆོག་ཅིག་ཡོད་རུ་བ། དེ་ལ་ཡང་ང་ཚོ་ཏོག་ཙི་ཡ་གཞོན་པ་ཚོས་ཀྱི་ཅིག Resilience ལབ་ཡ་ཡོད་རུ་བ་ཏོག་ཙི་ཤུགས་ཆེ་དགོས་རེད་དྲན་གྱི་འདུག་ལ་ཨང། གདོང་ལེན་བྱས་གདོང་ལེན་བྱས་ཀྱི་ཅིག་ཡོད་རུ་བ། དཔེར་ན་ད་ལྟ་འདི་གསུང་དུས་བསམ་པ།

ཁྱེད་ཀྱིས་གསུངས་སོང། བོད་མི་ནང་ཁུལ་མཐུན་སྒྲིལ་ཡོང་ཡ་དེ་ག་ནུས་པ་གཅིག་ལ་སྤུངས་མ་ཐུབ་ཡིན་ན་ཁག་པོ་རེད་ཁྱེད་རང་སྤྱི་འཐུས་ལོ་བཞི་རིང་ལ་ད་ལོ་བཞི་ལྔ་རིང་ལ་སྤྱི་འཐུས་གནང་པ་རེད་ཨ་ནི་བོད་མི་སྤྱི་ཚོགས་ནང་ལོགས་ཡ་འདི་ཡོང་ད་ནམ་རྒྱུན་ནས་ཐུགས་སྣང་གནང་ཅིག་ཞུ་བར། བར་ཆད་ཆེ་ཤོས་དེ། མངོན་འདོད་འདི་འགྲུབ་ཡག་ལ་བར་ཆད་ཆེ་ཤོས་དེ། རྒྱལ་སྤྱིའི་རྒྱབ་སྐྱོར་ཆད་ན་བར་ཆད་ཆེ་གི་རེད། ནང་ཁུལ་གྱི་གཅིག་སྒྲིལ་མེད་ན་བར་ཆད་ཆེ་གི་རེད། ད་དེ་ཚོ་གཉིས་ཀ་ཅིག་དྲན་འདུག་ནམ་ཟེར་གཅིག་དེ་རེད་པ་གཅིག་དེ་རེད་པ་ཟེར་ལབ་བྱས་ངས་ཞུ་ཐུབ་ཀྱི་མི་འདུག་བ་ངས་གཉིས་ཀ་གལ་ཆེན་པོ་རེད་བསམ་གི་འདུག་ཡང་གཉིས་ཀ་གཅིག་དང་གཅིག་དང་འབྲེལ་བ་ཆགས་བསྡད་ཀྱི་འདུག་ད་ང་རང་ཁྱེད་རང་གསུངས་པ་རེད་ང་བོད་མི་མང་སྤྱི་འཐུས་བྱས་རྗེས་ལོ་ལྔའི་སྐབས་དེ་ང་ཚོ་སྤྱི་ཚོགས་ནང་འཁྲུག་ཆ་དོད་པོ་ཞེ་པོ་བྱུང་ཡོད་རེད། ངའི་ལས་ཀ་དེ་དྷ་རམ་ས་ལར་འགྲོ་དུས་བོད་པའི་སྤྱི་ཚོགས་ནང་ལ་ལས་ཀ་བྱས་ཆགས་དེ་ཁོ་རང་ཡང་ཕྱི་རྒྱལ་ལ་ཡོད་དུས་རྒྱལ་སྤྱིའི་གི་གཅིག་བོད་དོན་རྒྱབ་སྐྱོར་ཚད་ཀྱི་གཅིག་ཕར་ཕྱོགས་དེའི་འཐུས་ཤོར་འགྲོ་དུས་རང་བཞིན་གྱིས་དེ་ཚོ་ང་རྒྱ་གར་བྷེ་གལ Australia བསྡད་པའི་གི་ལས་འགུལ་སྤེལ་སྟངས་ལ་དཔེ་འཐུས་ཤོར་འགྲོ་གི་འདུག་ད་དེ་དཔེ་དཔེ་མཚོན་ཞིག་གསུངས་པ་ཡིན་ན། དུས་ཚོད་མང་པོ་ཅིག་དེ་རང་ལ་འགྲོ་གི་རེད་བ་ད་ང་ཚོ་དུས་ཚོད་དེ་དཔེ་རྩ་ཆེན་པོ་རེད་བ་ཨ་ནི་ཅིག། སོ་སོའི་དུས་ཚོད་རྩ་ཆེན་པོ་དེ་གཅིག་ལས་འགུལ་སྤེལ་ཡག་ཞུ་གཏུག་བྱེད་ཡག་དྲིལ་བསྒྲགས་བྱེད་ཡག་དེ་འདྲས་བཏང་ཡག་ཚབ་ལ་ང་རང་ཚོ་ནང་འཁྲུག་རྒྱབ་བྱས་ཅིག་ནང་ལོགས་འཁྲུག་པ་རྒྱབ་བྱས་དེ་རང་རང་ལ་ཆུ་ཚོད་མང་པོ་བཏང་རེད་བདུན་ཕྲག་གཟའ་མཇུག་མང་པོ་བཏང་རེད་ད་དེ་འདྲས་བྱས་ཡོད་རེད་བ་དེ་གི་དཔེ་ད་ག་ད་སྐྱོན་ཆེན་པོ་འཕྲད་སོང་དྲན་གི་འདུག་ང་རང་ཡིན་ནའི་རེད་ད་ཅིག་བོད་པའི་འཐབ་རྩོད་ནང་དང་པོ་འཛུལ་བའི་སྐབས་དེ་ལྷག་པ་དུ་ཆབ་སྲིད་ནང་དང་པོ་འཛུལ་བའི་སྐབས་དེ་དམིགས་ཡུལ་དེ་ད་རེད།

འདི་དེས་ཉེན་ཁ་ཆེན་པོ་མ་རེད། འདི་ཧ་ཅང་གི་ཉེན་ཁ་རེད་བསམ་གྱི་འདུག་བ་ད་འདི་བོད་དོན་གྱི་ཅིག་རྒྱབ་སྐྱོར། མི་གསར་བ་མི་གསར་བ་སླེབས་མ་ཐུབ་ཡ་འདི་ད་ང་རང་ཚོའི་འཐུས་ཤོར་རེད་ད་འདི་ང་རང་ཚོས་ཁས་ལེན་དགོས་ཡ་ཅིག་རེད་དྲན་གྱི་འདུག་བ། ང་རང་ཚོས་ད་ང་ཚོ་བོད་པ་ཚང་མའི་འཐུས་ཤོར་ཡང་མི་ཅིག་དང་ཚོགས་པ་ཅིག་ལ་ངས་རྩ་བ་ཉིད་དུ་ཞུ་གྱི་མེད། འདི་ཅིག་རེད་དྲན་གྱི་འདུག། རེད་ད་ཁྱེད་རང་གསུང་སྲོལ་རེད། སྔོན་མའི་གི་བོད་དོན་རྒྱབ་སྐྱོར་ཚོགས་པ་འདི་ཚོ་ལོ་རྒས་འགྲོ་གོ་རེད་དེ་ནང་བཞིན་འདི་གཅིག་པོ་ཕྱི་རྒྱལ་མང་ཚོགས་ལ་ཡོད་པ་ནང་བཞིན་ཕྱི་རྒྱལ་གྲོས་ཚོགས་ནང་ལ་ཡོད་རེད། དེ་ཡིན་དུས་ད། འདས་ལོ་སུམ་ཅུའི་གོང་ལ་ཨ་ནི་བོད་དོན་གྱི་དྲིལ་བསྒྲགས་དང་བོད་དོན་རྒྱབ་སྐྱོར་དེ་ཚད་མཐོ་པོ་ཡོད་རེད་བ་གཅིག་སྟོང་དགུ་བརྒྱ་བརྒྱད་ཅུའི་མཐའ་མཇུག་ད late eighties དགུ་བཅུ་ཉིས་སྟོང་བར་དུ་ཡང་ག་ལ་གང་འཚམ་ཡོད་རེད་དྲན་གྱི་འདུག་ད་ཡིན་ནའི། ང་རང་ཚོ་གཅིག་པོ་འཐུས་ཤོར་མ་རེད་ཆབ་སྲིད་ཁོར་ཡུག་དེ་དཔེ་ཁྱད་པར་འགྲོ་གོ་རེད་བ་ཆབ་སྲིད་ཁོར་ཡུག་དེ་ག་རེ་བྱས་རེད་ཟེར་ན་རྒྱ་ནག་རྒྱུ་ཆེ་རུ་ཆེ་རུ་ཕྱིན་རྒྱ་ནག་ཨ་རི་དང་ད་ཨོས་ཏྲེ་ལི་ཡ་དང་ནུབ་ཕྱོགས་རྒྱལ་ཁབ་མཉམ་པོ་ཚོང་ཆེ་རུ་ཆེ་རུ་ཆེ་རུ་འགྲོ་དུས་བོད་དོན་དྲིལ་བསྒྲགས་དེ་མ་མ་རུ་མ་རུ་མ་རུ་འགྲོ་ཡ་དེ་ཚོ་གཉིས་གཅིག་ཡར་འགྲོ་དུས་གཅིག་མར་འགྲོ་ཡ་གི་འདྲ་པོ་འདྲ་པོ་ཆགས་བསྡད་གོ་ད་དེའི་མཉམ་པོ་ལ་ཨ་ནི་རྒྱ་ནག་སྟོབས་ཤུགས་ཆགས་དུས་རང་བཞིན་གྱི Propaganda འཁྱོག་བཤད་ཀྱི་དྲིལ་བསྒྲགས་ལོག་པ་དེ་ཧང་སང་ཡག་ཆེན་པོ་དེ་ནང་བཞིན་བོད་ནང་ལ་ཨ་ནི་དམ་དྲག་བྱས། དྲག་གནོན་བྱས་ཏེ་ཤུགས་ཆེ་རུ་འགྲོ་དུས། ཨ་ནི། ད་གསར་འགོད་པ་སླེབས་ཐུབ་གོ་མ་རེད་ལོ་བཅུ་བཅོ་ལྔ་ནང་ལ་གསར་འགོད་པ་ཁྱོན་ནས་སླེབས་ཐུབ་གོ་མ་རེད་གསར་འགོད་པ་སླེབས་མ་ཐུབ་ན་སྒྲུང་ཐོན་ཐུབ་གོ་མ་རེད་ཚགས་པར་ནང་སྒྲུང་མེད་ན་རྒྱལ་སྤྱིའི་ཚགས་པར་ནང་བོད་སྐོར་ལ་སྒྲུང་མེད་ན་རང་བཞིན་གྱིས་གྲོས་ཚོགས་འཐུས་མི་ཚོས་ཀྱིས་དོ་སྣང་སླེབས་གོ་མ་རེད་ཚགས་པར་ནང་སྒྲུང་མེད་དུས་ཨ་ནི། འཛམ་བུ་གླིང་གི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཚོས་ཀྱི་བོད་ནང་གི་དཀའ་ངལ་དེ་ཤེས་ཐུབ་གོ་མ་རེད་ད་ངས་དྲང་པོ་ཞུས་ན་ད་དེ་གི་ཕྱི་རྒྱལ་ཚོགས་པའི་གི་དཀའ་ངལ་ཆེ་ཤོས་གཅིག་དེ་མཐོང་གི་འདུག་བ་བོད་སྐོར་ལ་ཁོ་ཚོས་གི་ག་རེ་ལབ་ཟེར་ན་བོད་གི་གནས་ཚུལ་མི་འདུག་ག་རེ་ཟེར་ན་རྒྱལ་སྤྱིའི་ཚོགས་པ་ཚོས་ག་རེ་ཟེར་ན་ཚོར་བ་གཅིག་པོ་གི་མི་དམངས་གི་ཚོར་བ་གཅིག་བོད་པའི་གི་ཚོར་བ་ཚོར་བ་གཅིག་པོ་གི་ནས་སྒྲུང་དེ་ཉན་གི་མ་རེད་སོ་སོ་རང་གི་ཉམས་ཞིབ་བྱེད་བྱས་ས་ཐོག་ཕྱིན་བྱས་ཉམས་ཞིབ་བྱེད་བྱས་དངོས་ཡོད་གནས་སྟངས་མཐོང་ན་ཁོ་ཚོས་གི་བདེན་པ་རེད་ཟེར་ལབ་གི་རེད་མ་གཏོགས་བོད་པ་གཅིག་གི་སྐོར་ལ་ཞུ་གཏུག་བྱེད་བྱས་དེ་བྱེད་ཀྱི་མ་རེད་དེ་ཁོང་ཚོས་ཀྱི་ལས་ཀ་བྱེད་སྟངས་ཀྱི་ཐོག་ནས་རེད་བ། ད་འཛམ་བུ་གླིང་གི་འགྲོ་བ་མིའི་ཐོབ་ཐང་ཚོ་གི་སྙན་ཐོ་མ་བཏོན། ལི་གུ་མ་ཕེབས་ན་རང་བཞིན་གྱིས་གྲོས་ཚོགས་འཐུས་མི་ཚོས་ཀྱི་བོད་ནང་དཀའ་ངལ་མི་འདུག་བསམ་པའི་གྱི་གནས་སྟངས་ཆགས་ཀྱི་འདུག་བ། དེ་ད་རྒྱུ་མཚན་མང་པོ་ཡོད་རེད་ད་ང་ཚོའི་བོད་པའི་གྱི་འཐབ་རྩོད་དེ་ལ་རྒྱབ་སྐྱོར་ཉུང་རུ་ག་འདྲས་སེ་འགྲོ་རེད་ལ་དུས་ཡན་གཅིག་རེད་དྲན་གྱི་མི་འདུག་རེད་བ་རྒྱུ་མཚན་མང་པོ།

བོད་པའི་ངོས་ནས་གནས་ཚུལ་ད་བོད་པའི་བོད་ཀྱི་གནས་ཚུལ་ཡག་ཤོས་བོད་པས་ཤེས་ཀྱི་རེད་བ་ལ། ད་ཁྱེད་རང་འཐུས་ཤོར་སོང་ག་ཚོད་རེད། འཐུས་ཤོར་ཕྱིན་པ་རེད་ཕྱོགས་མང་པོའི་ཐོག་ནས་འཐུས་ཤོར་ཕྱིན་པ་དང་ཉེན་ཁ་གཟིགས་ཀྱི་འདུག་ཟེར་བ་རེད་གསུངས་པ་རེད། ཨ་ནི་རྒྱལ་སྤྱིའི་ཆབ་སྲིད་ཀྱི་འཕོ་འགྱུར་གྱི་ཐོག་ནས་རྒྱ་ནག་གི་གནས་སྟངས་དེ་འདྲའི་ཐོག་ནས་བོད་པའི་ངོས་ནས་འཐུས་ཤོར་ཕྱིན་པ་དེ་ག་རེ་ཡོད་རེད་ཕྱིན་ཡོད་ན། འཐུས་ཤོར་དེ་ངོས་འཛིན་བྱས་རྗེས་དེ་ཁ་གསབ་ག་འདྲས་བྱས་ཡོད་རེད། རེད་རེད་ད་བོད་པའི་ང་ཚོའི་འཐུས་ཤོར་དེ་ག་རེ་རེད་ཟེར་ན། གཅིག་ལས་ཀ་སྔན་མའི་གི་ལས་ཀ་བྱེད་བཞིན་པ་དེ་ལ་གཅིག་རང་འཇགས་བྱས་བསྡད་ཡོད་པ། ཅིག་བསམ་བློ་གསར་བ་རྙེད་མ་ཐུབ་བས། ཨ་ནི། འཛམ་བུ་གླིང་གི་ཁོར་ཡུག་འགྱུར་བ་འགྲོ་པ་ནང་བཞིན་འཐབ་ཇུས་འཚལ་མ་ཐུབ་བས། མི་གསར་བ་འཚལ་མ་ཐུབ་བས། གང་ཡིན་ཟེར་ན། དཔེར་ཆ་བཞག་ན་གཞུང་ཞེ་པོ་ཅིག་གི་རྒྱལ་སྤྱིའི་གྲོས་ཚོགས་འཐུས་མི་གསར་བ་གསར་བ་སླེབས་ཡོད་རེད་ཚང་མ་ད་སླེབས་ཡོད་མ་རེད་ད་ལགས་བརྒྱ་ཆ་སུམ་ཅུ་བཞི་བཅུ་ལྔ་བཅུ་ལེགས་འོག་རེད་བ། དེའི་ནང་ལོགས་ལ་གཞུང་ཞེ་པོ་རྒྱལ་སྤྱི་རྒྱལ་སྤྱིའི་གྲོས་ཚོགས་གསར་བ་སླེབས་ཀྱི་སླེབས་ཀྱི་དེ་ནང་ལོགས་ལ་ཁོང་ཚོའི་གི་དབང་ཆའི་གི་བསྟི་གནས་ལ་རེད་བ་ད centers of power ག་བ་ག་བ་དེ་བས། འཁོར་དེ་ག་བ་རེད། དེ་ཚོ

དཔལ་འབྱོར་ཐོག་ནས་མ་ལྟོས་ཀ་མེད་རེད་ཡིན་ནའི་བར་སྐབས Australia ནང་ལོགས་ལ་ལྐོག་ཟ་བྱུང་པའི་གནས་ཚུལ་མང་པོ་ཅིག་རྒྱ་ནག་ལ་ཐུག་གི་འདུག Australia དང་རྒྱ་ནག་དཔེར་ན་དེ་གཅིག་གི Australia མི་རིགས་རྒྱ་ནག་ནང་རྒྱུན་རིང་པོ་བཙོན་ཁང་ནང་ལ་བཅུག་པའི་གནས་ཚུལ་དེ་མང་པོ་ཡོང་གི་འདུག་ཡིན་དུས་བསམ་པ་ད་དེ་ཤ་ལབ་ཡག་ཅིག་ལ་ཡང་རྒྱ་ནག་ལ་ཁྱོན་ཡོངས་ནས་དམངས་གཙོའི་ཡུལ་གྲུ་མང་པོ་ཅིག་རྒྱ་ནག་དང་འབྲེལ་བ་སྡུག་རུ་འགྲོ་གི་ཡོད་རེད་ཅེས་བཤད་ཀྱི་ཡོད་རེད་དཔེར་ན Australia ལྟ་བུ་ཆ་བཞག་པ་ཡིན་ན་གལ་ཏེ་རྒྱ་ནག་དང་འབྲེལ་བ་ཏོག་ཙམ་ཉམས་ཆག་ཕྱིན་བསྡད་པའི་དུས་ཚོད་བྱུང་ན་བོད་པར་གོ་སྐབས་ག་རེ་ཡོད་རེད། འདུག་ད་གོ་སྐབས་དེ་ངས་མཐོང་གི་འདུག་འགྱུར་བ་དེ་ངས་མཐོང་བསྡད་འདུག་བ་ད་ཁྱེད་རང་གསུངས་སོང་རེད་ད་ཨོ་སྟྲེ་ལི་ཡ་ནང་ལ་རྒྱ་ནག་གཞུང་གི་ཐེ་ཇུས་དང་ཅིག་ནུས་པ་དེ་ག་རེ་ཡོད་པ་ང་ཚོ་ད་ལོ་ལྔའི་ནང་ལ་དངོས་སུ་ཐོས་པ་སེམས་འགྱུར་བ་ཆེན་པོ་ཆགས་སོང་བ། ངས་ང་ལས་ཀ་བྱེད་པའི་སྐབས་དེ་ང་བོད་དོན་སྒང་ལ་ཅིག་གི་རྒྱལ་སྤྱིའི་སྒང་ལ་ལས་ཀ་བྱེད་པའི་སྐབས་དེ་དུས་ཚོད་དེ་ཉིས་སྟོང་བཅུ་ནས་ཉི་ཤུ་རེད། ཉིས་སྟོང་བཅུ་དང་ཉི་ཤུ་དེ་ཆབ་སྲིད་ཀྱི་ཁོར་ཡུག་ཕྱི་རྒྱལ་ནང་ལ་རྒྱ་ནག་སྒང་ལ་ལས་ཀ་བྱེད་ཁག་ཤོས་དེ་རེད་གང་ཡིན་ཟེར་ན་ཕྱི་རྒྱལ་ནང་ལོགས་ཆབ་སྲིད་ཚོགས་པ་གཉིས་ཀའི་གི་རྒྱབ་ལོགས་ནས་ཞལ་འདེབས་རྒྱག་མཁན་དེ་རྒྱ་མིའི་ཚོང་པ་རེད་ཤག་རྒྱ་མིའི་ཚོང་པ་ཚོ་ད་རེད་རྒྱ་མིའི་སྤྱི་ཚོགས་ནང་ལ་རྒྱ་མིའི་ཚོང་པ་དང་ཆབ་སྲིད་གཉིས་ཀ་འདྲེས་བསྡད་ཡོད་རེད་བ་བོད་རྒྱ་ནག་ནང་ལས་ཀ་བྱེད་དགོས་ན། ཁོང་ཚོའི་གི་ཕྱི་རྒྱལ་ནས་རྒྱ་ནག་ལ་འཛུགས་སྐྲུན་བྱེད་ཨོ་སི་ཏྲེ་ལི་ཡ་ལ་འཛུགས་སྐྲུན་བྱེད་ཨོ་སི་ཏྲེ་ལི་ཡའི་མི་སེར་ནས་ཕྱི་རྒྱལ་གྱི་མི་སེར་ཆགས་བསྡད་དགོས་རེད་བ། དེ་འདྲས་བྱས་བྱས་འབྲེལ་བ་དཔེ། ཆེན་པོ་རྒྱ་ནག་གཞུང་དང་དམར་ཤོག་གཞུང་དང། དེ་ནང་བཞིན་ཁོང་ཚོ་པེ་ཅིན་ལ་ཡོད་དུས་དམར་ཤོག་ག་ས་འཐབ་ཕྱོགས་གཅིག་གྱུར་གྱི་ཚོགས་པའི་གི་ཚོགས་གཙོ་ཚོགས་གཞོན་དེ་འདྲས་ཆགས་ཏེ་བར་ནི་ཚོང་པ་ཆེན་པོ་ཡོད་རེད་ཁོང་ཚོས་གི་ཞལ་འདེབས་རྒྱག་དང་མ་རྒྱག་བརྒྱབ་བྱས། Political Party ཆབ་སྲིད་ཚོགས་པ་ཆེ་ཤོས་གཉིས་ཀ་ལ་ད་ཁོང་ཚོ་ལ་ཁྱད་པར་ཡོད་མ་རེད་ཆབ་སྲིད་ཚོགས་པ་སུ་ལ་ལྟ་གྲུབ་ག་ནས་དངུལ་ག་ནས་ཡོང་ནའི་འདྲ་པོ་རེད་གཉིས་ཀ་ལ་ཡག་ཐག་ཆོད་ཞུས་ཁོང་ཚོས་གི་ཞལ་འདེབས་གནང་བཞག་ཡོད་རེད་པ་གཞུང་ག་རེ་ཕེབས་ཀྱི་ཡོད་ནའི་རྒྱ་ནག་སྒང་ལ་སྲིད་ཇུས་གཅིག་པ་རེད། དེ་འདྲའི་རྐྱེན་ཁོར་ཡུག་འདིའི་ནང་ལ་ང་ཚོ་ལས་འགུལ་ག་རེ་སྤེལ་གྱི་ཡོད་ནའི་ལས་འགོག་རྐྱེན་འདི་མཐོང་བསྡད་ཀྱི་འདུག་ད་ཡིན་ནའི། འདས་པའི་ལོ་གསུམ་ནང་ལ་ད་ལྟ་ཁྱེད་རང་གསུངས་པ་ནང་བཞིན་རེད་ཨོ་སི་ཀྲི་ལི་ཡ་གཞུང་གིས་ད་གཉིད་ད་གཉིད་སད་བྱས་ད་གདོང་ལེན་བྱེད་འགོ་ཚུགས་ཡོད་རེད་པ། འདི་ནའི་ཕྱི་ཆའི་འགྱུར་བ་ཏན་ཏན་འགྲོ་གི་འདུག་དཔེར་ན་ཆ་བཞག་ན་འདས་པའི་ལོ་གཅིག་རང་ནང་ལོགས་ལ་ཨ་ནི་བོད་ནང་ལ་གནས་སྟངས་སྐོར་ལ་ཤེས་མཁན་གྲོས་ཚོགས་ནང་ལ་མང་རུ་ཕྱིན་ཡོད་རེད། ཁ་སང་སྲིད་སྐྱོང་ཕེབས་པའི་སྐབས་དེ་ལ་རེད། ཕལ་ཆེར་ང་རང་ལས་ཀ་བྱེད་པའི་རྒྱུན་རིང་འདི་ནང་ལ་འདི་འདྲའི་མཐོང་མྱོང་མེད། གྲོས་ཚོགས་གོང་མ་དང་འོག་མ་གཉིས་ཀའི་གི་སྣེ་ལེན་ཞུས་སྟངས་བྱས་རེད་པ། གྲོས་ཚོགས་གོང་མ་གཉིས་ཀ་ཆབ་སྲིད་ཚོགས་པ་ཚང་མས་གི་གཞུང་འཛིན་མཁན་དང་ཁ་གཏད་བྱེད་མཁན་དང། ཆབ་སྲིད་ཚོགས་པ་ཆུང་ང་ཚང་མས་གི་ཡར་བཞེངས་བྱས། རྒྱལ་བ་རིན་པོ་ཆེའི་གི། ཡང་སྲིད་སྐོར་ལ་བོད་ནང་གི་ད་ལྟ་སྤུ་གུ། ང་ཚོ་རིག་གཞུང་རྩ་མེད་བཟོ་བའི་ཆེད་དུ་སྤུ་གུ་ཁ་ས་གཏན་འཇགས་སློབ་གྲྭར་བཏང་ཡག་འདི་ལ་སེམས་འཚབ་ཡོད་པ། འདི་ལ་གདོང་ལེན་བྱེད་ཀྱི་ཡིན་པ་ལྷག་པར་དུ Australia དེ་གཅིག་གདོད་མའི་མི་རིགས་གཙོ་བྱས་ན་གདོད་མའི་ད་བོད་ནང་གི་གནས་སྟངས་གཅིག་པ་རེད་བ། དབྱིན་ཇིའི་གི་མི་རིགས་དཀར་པོ་སླེབས་བྱས་བཙན་འཛུལ་བྱེད་རྒྱུ་གྱི་རྒྱལ་ཁབ་ཅིག་ཆགས་ཡོད་དུས་ང་ཚོས་མགོ་འཚོས་ཀྱི་འདུག་ཁྱེད་ཚོ་དཀའ་ངལ་དེ་ལ་ཅེས་གདོད་མའི་མི་རིགས་རང་གི་ཡར་ལངས་བྱས་དེ་བྱུང་མྱོང་ཡོད་མ་རེད་གདོད་མའི་མི་རིགས་རང་གི་ཡར་ལངས་བྱས་བོད་པའི་གི་གདོད་གདོད་མའི་མི་རིགས་ནས་རེད་ད་ང་ཚོ་གདུང་གདུང་སེམས་མཉམ་སྐྱེད་ཡོད་ཁྱེད་ཚོ་ལ་དེ་འདྲའི་གཅིག་པ་གཅིག་གཅིག་རྐྱང་ང་ཚོ་ལ་ལོ་བརྒྱ་གཉིས་ནས་བྱུང་སོང་ལབ་བྱས་དེ་འདྲས་ཀྱི་ད་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་པ་དོན་ས་རྣམ་པ་གནད་དོན་ཨ་ནི་བྱབ་ས། སྒྲ་མ་འདྲ་ནི་དོན་ཡོད་དགུ་ཐོགས། གྲོས་ཚོགས་འདི་ཡོད་ན་ཕྱི་སྲིད་ལས་ཁུངས་ཁོ་ཚོས་ཨམ་ཅོག་ཡག་ལོས་ཉན་ཡིན་ལ། ཕྱི་སྲིད་ལས་ཁུངས་ནང་ལོགས་ལས་སྟབས་མ་ཕྱི་རང་གཅིག་ཁེ་གོར། སྔོན་མ་ཡིན་ན་ད་ང་ཚོ་ད་ལྟའི་གི་གཞུང་འདི་གི་ད་བའི་ཏྲེན་ནང་བཞིན་རེད་བའི་ཏྲེན་སླེབས་ན་རྒྱ་ནག་ལ་སོབ་སོབ་བྱེད་གི་རེད་བརྟན་པོ་བྱེད་གི་མ་རེད་ལབ་ཅིག་ཞེད་སྣང་ཅིག་སླེབས་རེད་པ། གཅིག་པ་གཅིག་རྐྱང་ང་ཚོ་ལ་བྱུང་རེད། ད་ལྟའི་གི་གཞུང་འདི Labor གཞུང་འདི་རེད་ད Democrats ནང་བཞིན་རེད་ཕར་ཕྱོགས་འདི Republican འདི Liberal འདི་བོད་ཀྱི་ལབ་ཀྱི་རེད་དེ།

མི་རིགས་གཞན་པའི་ཀྱི་འཐབ་རྩོད་དང། ཁོ་ཚོས་ཀྱི་རྒྱབ་སྐྱོར་བྱེད་རྒྱུ། ཡིན་ནའི་དར་རམ་ས་ལ་གཅིག་འགྲོ་དུས་བོད་པའི་ཀྱི་ཆོས་དང་རིག་གཞུང་ཕྱུག་པོ་ཡིན་པ་དེ་ཧ་གོ་བ་དང། འཚེ་མེད་ཞི་བ་རྩ་ཆེན་པོ་ཡིན་པ་དང། རྩ་ཆེན་པོ་ཡིན་ཙང་ཁོ་རང་ཚོ་ལའི་འགན་ཅིག་འདུག་དེ་ཨ་ནི་འཛམ་བུ་གླིང་ནང་ལོགས་ལ་ཨ་ནི་རིག་གཞུང་རྩ་ཆེན་པོ་ཅིག་ཡིན་པ་དང་དེ་སྲུང་སྐྱོབ་བྱེད་དེ་རྒྱ་ནག་གཞུང་ལ་དགའ་མ་དགའ་སྐད་ཆ་བཤད་ཚར་བ་ཉིད་ནི་རེད་མི་འདུག་ལས་ཀྱི་དེ་ཁོ་རང་ཚོའི་ཁ་གཅིག་གྲག་ཡིན་དུས་ངའི་སེམས་ནང་ལ་ཡང་ཅིག་ཨོ་དེ་ཡང་གནད་འགག་ཞེ་པོ་ཞིག་རེད་བསམ་ཡས་ཀྱི་ཚོར་བ་ཞིག་སླེབས་སོང། སྐྱབས་མགོན་རིན་པོ་ཆེའི་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ཕེབས་ཚར་བ་རེད་རོ། ཅིག་གི་བསམ་བློ་གཏིང་ཟབ་པོ་བཏང་པ་ཡིན་ན་བོད་པ་སུ་ཡིན་ནས་དངངས་སྐྲག་བྱེད་དགོས་ཡ་གི་དུས་ཚོད་ཅིག་རེད། སྐྱབས་མགོན་རིན་པོ་ཆེའི་དགུང་ལོ་བརྒྱ་དང་བཅུ་གསུམ་ད་དུང་ད་ལོ་བཅུ་གྲངས་ཁ་ཤས་བཞུགས་ཡ་གི་ད་ཞལ་བཞེས་ཐེངས་མང་པོ་གནང་ཚར་བ་རེད།

ཨ་ནི་ཁོ་ཚོའི་ཕ་སྐད་རིག་གཞུང་བོར་བརླག་ཤོར་བ། དེའི་དཀའ་ངལ་དེ་དཔེ་ཆེན་པོ་རེད་བསམ་གྱི་འདུག་ད་ང་ཚོའི་འགོ་ཁྲིད་སུ་ཡིན་ནས་ལ་ལོ་སུམ་ཅུའི་ལྔ་བཅུའི་གི་བསམ་བློ་གཏོང་དགོས་པ་ཞིག་རེད་འདི་གནད་ཀ་གཅིག་རེད་དྲན་གྱི་འདུག་གཉིས་པ་དེ་ད་སྐྱབས་མགོན་རིན་པོ་ཆེ་གི་ད་ད་ལྟ་སྐུ་ཚེའི་སྐོར་དེ་རེད་བ་ཨ་ནི་ཡང་སྲིད་ཕེབས་སྟངས་དེ་སྐོར་ལ་ད་འདི་ཡང་གནད་ཀ་ཆེན་པོ་ཞིག་རེད་བསམ་གྱི་འདུག་ད་འདི་ང་ཚོ་བོད་པའི་གི་ཆབ་སྲིད་དང་འབྲེལ་བ་དཔེ་ཤུགས་ཆེན་པོ་ཆགས་ཀྱི་ཡོད་དུས་རྒྱ་ནག་གཞུང་གིས་ད་འདི་ག་ལ་བསམ་བློ་ཞིབ་པོ་ཞིག་གཏོང་གི་ཡོད་དུས་ང་ཚོའི་ངོས་ནས

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་རིའི་ཧ་ཝཱ་ཡི་གླིང་ཕྲན་ནང་རི་མེ་ཤོར་བའི་གོད་ཆག་བྱུང་བར་ས་གནས་གནོད་ཐེབས་མི་དམངས་ལ་ཐུགས་གསོ་དང་བསྔོ་སྨོན་མཛད་འདུག། ཟླ་བ་བརྒྱད་པའི་ཕྱི་ཚེས་བཅུ་གཅིག་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་རང་དབང་ཅན་གྱི་ཆེད་ལས་པས་གལ་ཏེ་རྒྱ་ནག་གཞུང་ནས་ད་ལྟའི་གནམ་གཤིས་འགྱུར་ལྡོག་སོགས་ཀྱི་གནད་དོན་དེ་ཛ་དྲག་ཞིག་ཏུ་ངོས་འཛིན་བྱེད་ཀྱི་ཡོད་ན་བོད་ནང་གི་བོད་མི་རྣམས་ཁོར་ཡུག་སྲུང་སྐྱོབ་པ་མི་སྣ་དགུ་ཞིག་ཡུན་རིང་བཙོན་འཇུག་བྱས་པ་རྣམས་མྱུར་དུ་ཀློད་གྲོལ་གཏོང་དགོས་པ་དང། ཁོང་ཚོའི་གནས་སྟངས་གང་འདྲ་ཞིག་ཡོད་མིན་ནང་མི་རྣམས་ལ་གནས་ཚུལ་བརྡ་ལན་སྤྲོད་དགོས་པ་བཅས་དགོས་འདུན་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་པདྨ་ལགས་དང་འབྲོམ་ལྷ་མོ་བཅས།